བོད་དང་ཆེན་པོ་ཧོར་གྱི་ཡུལ་གྲུའི་འབྲེལ་བའི་བྱུང་སྟངས་སོགས་ལོ་རྒྱུས་ཀྱི་གནས་ཚུལ་ལ་ཕྱིར་དྲན་ཞུས་ཤིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚགས rfa ཚགས org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ཡང་གཏམ་གླེང་གི་ལེ་ཚན་དེ་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་ལོ་རྒྱུས་ཐོག་གི་བོད་དང་སོག་པོའི་འབྲེལ་བ་བྱུང་རིམ་ཁག་ཅིག་ང་ཚོའི་ལེ་ཚན་ནང་ལོགས་ལ་ངོ་སྤྲོད་ཞུ་གི་ཡིན། བྱས་ཙང་འདི་ཡིན་དུས་ཀ་ནས་ཡང་ཐོག་མར་ངོ་སྤྲོད་ཞུ་ཡ་དེ་ཡིན་པས་ན་ས་སྐྱའི་དབང་ཤུགས་ཀྱི་སྔོན་ལ་ད་བོད་སིལ་བུར་ཐོར་པའི་སྐབས་ཀྱི་དུས་ཚོད་འདི་འཆད་གི་ཡོད་རེད་ལ་དེའི་ནི་རྗེས་ཙམ་གྱི་དུས་ཚོད་དང་ནི་ས་སྐྱའི་དབང་ཤུགས་ཀྱི་སྔོན། ཙམ་ལ། བོད་དང་ཧོར་གྱི་འབྲེལ་བ་ནས་ངོ་སྤྲོད་ཞུ་ཡ་དང་དེ་ནས་གཅིག་སྟོང་ཉིས་བརྒྱ་བཞི་བཅུའི་གཡས་གཡོན་ལ་སོག་པོའི་དམག་བོད་ལ་སླེབས་པ་དང་ས་སྐྱ་པཎྜི་ཏ་ཧོར་གྱི་ཡུལ་དུ་གདན་འདྲེན་ཞུས་རྗེས་ཨ་ནི་མཆོད་ཡོན་གྱི་འབྲེལ་བ་འདི་དབུ་ཚུགས་གནང་ཡོད་རེད་ལ་དེ་ནས་འགྲོ་མགོན་ཆོས་རྒྱལ་འཕགས་པ་དང་ཆེན་པོ་ཧོར་གྱི་ཡུལ་གྲུའི་མཆོད་ཡོན་གྱི་འབྲེལ་བའི་བྱུང་སྟངས་དང་འཕེལ་རིམ་ལ་སོགས་པ་ངོ་སྤྲོད་ཞུ་གི་ཡིན། ང་ཚོས་ཡང་ལེ་ཚན་ནང་ལོགས་ལ་སྔར་རྒྱུན་གཞིར་བཟུང་བྱས་རྗེས། བཞུགས་སྒར་ཁུལ་དུ་ཡོད་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པ་གཙང་ཕྲུག་སྟོབས་ལགས་གདན་འདྲེན་ཞུས་ཡོད། སྟོབས་ལགས་ལེ་ཚན་ནང་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། འོ་བཀྲ་ཤིས་བདེ་ལེགས་སྒྲོལ་དཀར་ལགས། ལགས་འོང། ད་ད་རིང་ལེ་ཚན་ནང་ལོགས་ལ། ས་སྐྱ་པས་ད་བོད་ལ་དབང་བསྒྱུར་མ་བྱེད་གོང་གི་གནས་སྟངས་གཅིག་རེད། བྱས་ཙང་སྐབས་དེ་དུས་བོད་ནང་ལོགས་ལ་ཆ་བཞག་པ་ཡིན་ན་གཅིག་སྟོང་ཉིས་བརྒྱའི

ས་གནས་ས་གནས་ཀྱི་ནི་ཆབ་སྲིད་ཀྱི་ག་རེ་ཟེར་ན་ད་ས་གནས་ཀྱི་གཞུང་དེ་འདྲ་མང་པོ་མང་པོ་ཞིག་བྱས་བྱས་ད་དེ་ཚོས་ཀྱི་ནི་གཅིག་གཅིག་ལ་ཕར་ཚུར་རྒྱག་རེས་རྒྱག་བྱས་ཟེར་ན་འདྲ་ཤེད་དཔུང་པ་ངོམ་བྱས་ཕར་ཕྱོགས་མའི་གི་ས་ཆ་དེ་ཚུར་ང་ཆོས་གཞིས་དང་ད་དེ་ཚང་མ་ལ་ཚུར་སོ་སོའི་གི་ཆོས་གཞིས་དེ་རྒྱ་ཆེ་རུ་བཏང་ཡ་ཕར་ཕྱོགས་མ་དེ་ནུས་པ་ཆུང་དུ་བཏང་ཡ

སྐབས་དེ་དུས་ཧོར་རེད་ལ་ང་ཚོས་བོད་པའི་ཡིག་ཆ་རྙིང་པ་དཔེར་བཞག་ན་ས་སྐྱ་ཀྱི་ཆོས་འབྱུང་ལོ་རྒྱུས་རྙིང་པ་དཔེ་ཆ་དེ་ཚང་མའི་ནང་ལ་ཧོར་ལབ་ཡ་མ་གཏོགས་སོག་པོ་ལབ་ཡ་དེ་ཧ་ལམ་ཡོད་མ་རེད་སོག་པོ་ལབ་མཁན་དེ་ག་དུས་ནས་བྱུང་རེད་ཟེར་ན་དགའ་ལྡན་ཕོ་བྲང་གི་སྲིད་དབང་དབང་བསྒྱུར་དུས་སྐབས་གཡས་གཡོན་དེ་ཚོ་ནས་བྱས་ནས་གཞི་ནས་སོག་པོ་ལབ་མཁན་དེ་བྱུང་རེད་བྱས་ཙང་སོག་པོ་དང་ཧོར་དེ་ཁོ་རང་ཚོས་ཀྱི་འཕེལ་འགྲིབ་དང་འགྱུར་བ་ལ་བརྟེན་ཅིང་མིང་ཐོགས་གྱུར་ཅིག་དཔེ་བྱས་ན་རྒྱ་མི་རྣམས་ལ་ཁོ་ཚོ་ལ་ང་ཚོས་སོག་པོ་ཧོར་ཧོར་ལབ་མཁན་དེ་རྒྱ་མིའི་སྐད་སྒྲ་མ་དག་གྱུར་རེད་འདུག་ངས་ད་ཁོ་ཚོས་ཛུ་ཧྥུ་ཡང་ཅིག་ལབ་ཀྱི་འདུག་སོག་པོ་ལ་ཧོར་ལ་ཧུའུ་ལབ་ཀྱི་འདུག་དེ་དང་འདི་ང་ཚོས་ཀྱི་ཧུའུ་ལབ་མཁན་དེ་སྒྲ་མ་དག་བྱས་ཧོར་ལབ། ཛུ་ཧྥུ་ལབ་མཁན་དེ་སྒྲ་མ་དག་བྱས་སོག་པོ་ལབ་བྱ་གྱུར་ཅིག་རེད་མ་གཏོགས་རྒྱ་མིའི་སྒྲ་ནས་ཚུར་ང་ཚོས་ཀླད་སྒྲོག་གྱུར་ཅིག་རེད་བ་ད་སོག་པོ་ཁོ་རང་ཚོའི་ལོ་རྒྱུས་ལྟར་ན་ཧུའུ་ལབ་མཁན་དེ་དུས་སྐབས་གཅིག་གི་ཆ་ཤས་ཅིག་རེད་ཛུ་ཧྥུ་ལབ་མཁན་དེ་དུས་སྐབས་གཅིག་གི་ཆ་ཤས་རེད། འོ་དེའི་ཕྱི་དུས་སྐབས་སུ། ས་སྐྱ་དང་མཉམ་པོ་འབྲེལ་བ་ཡོང་མཁན་དེ་གི་སྐབས་སུ་ཁོ་ཚོ་ལ། ཧོར་མ་གཏོགས་སོག་པོ་ལབ་ཀྱི་མ་རེད་རྩ་བ་ནས། བྱས་ཙང་ད། དུས་སྐབས་དུས་སྐབས་སུ་ཧོར་ཆེན་པོ་ཧོར་ང་ཚོ་ལབ་བསྡད་དགོས་ར། ཧོར་དེ་ཤུགས་ཆེ་བོ་རྒྱ་བསྐྱེད་ཤུགས་ཆེ་བོ་འགྲོ་དུས་སྐབས་སུ། མདོ་སྟོད་སྨད་གཉིས་ཀྱི་ས་ཁུལ་འདི་ཚོའི་གི་ད། མི་ཉག་ཨ་སི་ཉེ་ཅོ་རེ་དང་ང་ཚོས་སྔོན་མ་བྱས་ན་བོད་པའི་ས་ཁུལ་ར་འདི་ཚོ་ལ་སོག་པོའི་གི་དབང་བསྒྱུར་ཤུགས་ཆེ་བོ་བྱས་འདུག་གོ་ཆིག་སྟོང་ཉིས་བརྒྱ་ཉི་ཤུ་རྩ་བདུན་ལ་མི་ཉག་རྒྱལ་ཁབ་གཏོར་ཚར། ད་འདི་འདྲས་ཀྱི་རྐྱེན་པས་སོང་ཙང་ས་ས་གནས་སོ་སོའི་གི་དཔོན་རིགས་ཚང་མ་ཧོར་ལ་མགོ་བཏགས་ཞུས་བྱས་ང་ཚོས་དར་ནོར་སེལ་ཅིག་ད་ག་ཟེ་ན་འབྲེལ་བ་བྱེད་ཀྱི་ཅིག་ཅིག་ལག་ནས་ལུས་ཅིག་སྤྲད་བྱས་ཨ་ནི་ང་ཚོ་ཁྱེད་ཚོའི་འོག་ལ་ནི་མགོ་བཏགས་ཞུས་བྱས་ཁྲལ་འཇལ་བྱས་བསྡད་ཀྱི་ཡིན་ཟེར་གྱི་གནས་སྟངས་འདི་འདྲས་ཅིག་ཆགས་རྗེས་མི་ཉག་རྒྱ་རྒྱུད་དང་མདོ་མདོ་མདོ་སྨད་དུ་རྒྱ་རྒྱུད་མང་ཆེ་ཞིག་ཆབ་སྲིད་འོག་ལ་འགྲོ་བསྡད་དང་ཤོར་བསྡད་ཀྱི་གནས་སྟངས་འདི་ག་བ། ཐོས་བསྡད་ཀྱི་འདུག་ཟེར་ན་དབུས་གཙང་རྒྱལ་རྒྱུད་ཀྱི་ཨ་ནི་གྲུབ་མཐའ་སོ་སོའི་གི་དེ་འདྲ་ཐོས་བསྡད་ཀྱི་འདུག་བ། ཐོས་བསྡད་བྱས་ཨ་ནི་སྐབས་དེ་དུས་སོ་སོས་སོ་སོའི་ད་མགོ་བཏགས་ཕུལ་རང་རེ་བ་དེ་ཤ་ང་ཚོས་མགོ་བཏགས་ཕུལ་ལབ་བྱས་སོ་སོས་སོ་སོའི་མགོ་བཏགས་ཕུལ་བྱས་ཨ་ནི་སྐབས་དེ་དུས་ཧོར་གྱི་ག་རེ་ཟེར་ན་ཁོ་ཚོ་ལ་ཕྱིའི་ནང་ནས་གཅིག་བྱས་ཨ་ནི་ནང་གསེས་ཆུང་བ་དེ་འདྲ་མང་པོ་ཞེ་པོ་འདུག་བ། ཡི་རྒྱལ་སྐབས་ཀྱི་ག་རེ་ཟེར་ན་ད་སྲིད་གཞུང་གཅིག་དང་ས་གནས་ཀྱི་གཞུང་སོ་ན་ནི་མང་པོ་ཡོད། དེ་འདྲ་ཡོད་དུས་སྐབས་སུ་ང་ཚོས་ཀྱི་སྐབས་དེ་དུས་ཀྱི་བོད་ཀྱི་ཆོས་ལུགས་གྲུབ་མཐའ་སོ་སོའི་གིས་ད་སོག་པོའི་གི་རྒྱལ་རྒྱུད་བྱེ་བྲག་པ་རེ་རེ་རེ་རེ་ལ་མགོ་བཏགས་ཞུས་པ་ཟེར་ན་འདྲ་སྐྱབས་བཅོལ་བ་ཟེར་ན་འདྲ་ཡང་མིན་ན་མཆོད་ཡོན་གྱི་འབྲེལ་བ་བཟུང་བ་ཟེར་ན་འདྲ་གང་བྱས་ད་སོ་སོའི་གྲུབ་མཐའ་དེ་དང་ས་གནས་དེ་ལ་སོག་པོའི་གི་འཇིགས་པ་མ་བྱུང་བ་དང་ཨ་ནི་གྲུབ་མཐའ་གཞན་པ་དང་ས་གནས་ས་གནས་ཀྱི་དཔོན་རིགས་གཞན་པས་ཀྱིས་ཅིག་གནོན་ཤུགས་མ་སླེབས་བ་ན་འདྲ་བཙན་འཛུལ་མ་སླེབས་བའི་ཆེད་དུ་སྐབས་དེ་དུས་ཨ་ནི་དར་བཞིན་པའི་སོག་པོའི་གྱི་རྒྱལ་རྒྱུད་རེ་རེ་ལ་ནི་འབྲེལ་བ་བཟོས་ཀྱི་གནས་སྟངས་དེ་འདྲ་ཆགས་བསྡད་འདུག་ཨ། དེ་ཚོ་ས་སྐྱའི་གི་ཆ་དཔེ་བཤད་ན་ང་ཚོའི་རྒྱ་བོད་ཡིག་ཚང་ཆེན་མོ་ཞུ་མཁན་གཡས་རུ་སྟག་ཚང་དཔལ་འབྱོར་བཟང་པོས་བྲིས་གནང་དེ་ཚོའི་ནང་ལ་གསལ་བ་རེད་དེ་ག་ནང་བཞིན་གྱི་རླངས་ཀྱི་པོ་ཏི་བསེ་རུ་ཟེར་གྱི་ཨ་མི་ཆེ་ག་རེ་ཟེར་ན་ཏའི་སི་ཏུ་བྱང་ཆུབ་རྒྱལ་མཚན་གྱིས་བྲིས་གནང་འགྱོད་ཚུལ་དེ་ཚོ་ཕར་ཚུར་ཞིབ་འཇུག་ལུས་བྱས་ན་གཅིག་པ་གཅིག་པ་ལུས་ཆགས་བསྡད་རེད། དཔེ་ཆ་བཤད་ན་འདི་འདྲ་ལོས་ཆགས་རེད། ས་སྐྱས་བོད་ལ་དབང་བསྒྱུར་མ་བྱས་གོང་ལ་བོད་པས་ཀྱི་ཆོས་ལུགས་གྲུབ་མཐའ་ཟེར་ན་འདྲ་འདི་ཚོས་ཀྱི་ཨ་ནི་དཔོན་པ་རེ་སོག་པོའི་ཀྱི་རྒྱལ་རྒྱུད་རེ་རེ་ལ་ང་ཚོས་ག་རེ་ཟེར་ན་འབྲེལ་བ་ལུས་བཏགས་བྱས་བསྡད་ཡོད་ཆོག་དེ་དཔེ་བཤད་ན་མོང་གོ་ཁན་ལབ་མཁན་རེད་ད་སོ་མོང་གོ་ཁན་ལབ་མཁན་འདི་ཀོ་སོག་པོའི་ཀྱི་ད་བར་སྐབས་ཅིག་ལ king of king དེ་རང་བྱས་རེད་ད་རྒྱལ་པོའི་ནང་གི་རྒྱལ་པོ་བྱས་རེད་བ་མོང་གོ་རྒྱལ་པོ་ལབ་མཁན་རེད་ཆིག་སྟོང། ཉིས་བརྒྱ་ལྔ་བཅུའི་ནང་ལ་མོང་གོ་རྒྱལ་པོ་ལབ་མཁན་དེ་ད་སོག་ཧོར་གྱི་རྒྱལ་པོ་གཙོ་བོ་དེ་རེད་བྱས་ཙང་སྐབས་ད་ག་འཇལ་དེའི་གི་གོང་ལ་མོང་གོ་དང་སུ་གཉིས་པོ་མཆོད་ཡོན་འབྲེལ་བསྡད་རེད་ཟེར་ན་འབྲི་གུང་གཉིས་མཆོད་ཡོན་འབྲེལ་བསྡད་རེད་ད་མོང་གོ་གི་སྲས་དངོས་གནས་བྱས་ན་སུ་རེད་ཟེར་ན་གོ་དན་ལབ་མཁན་རེད་གོ་དན་དང་ས་སྐྱ་མཆོད་ཡོན་ལ་འབྲེལ་བསྡད་རེད་ད་བྱས་རྗེས་ལ་ས་སྐྱའི་གི་བརྒྱུད་པ་དེ་ཨ་ནི་སེ་ཆེན་དང་གཉིས་པོ་འབྲེལ་བ་བྱུང་རེད་བ་དངོས་གནས་བྱས་ན་སེ་ཆེན་གི་བརྒྱུད་པ་དེ་དང་སུ་གཉིས་པོ་འབྲེལ་བ་རེད་ཟེར་ན་ཚལ་གུང་ཐང་མཆོད་ཡོན་ལ་འབྲེལ་བསྡད་རེད། དེ་ག་ནང་བཞིན་གྱི་ཁོ་ཚོའི་གི་བུ་བཞི་པ་ཨ་རིག་བོ་ཀ་ལབ་མཁན་ཡོད་རེད་དེ་དང་ཨ་ནི་ང་ཚོས་དེ་ཤེས་བཤད་ན་ད་ཀམ་ཚང་བཀའ་བརྒྱུད་ལབ་དགོས་རེད་ཀརྨ་པའི་མཆོད་ཡོན་གྱི་འབྲེལ་བ་དེ་ཡོད་རེད་དེ་ག་ནང་བཞིན་ཁོ་ཚོའི་གི་ལྔ་པ་དེ་ཧུ་ལ་ཧུ་ལབ་མཁན་བྱུང་བ་རེད་ཧུ་ལ་ཧུ་དང་ཕག་གྲུ་ཡང་མིན་ན་འབྲི་གུང་དེ་ཚོ་གཉིས་ད་འབྲི་གུང་དང་ཕག་གྲུ་གཉིས། གཞི་རྩའི་གཅིག་ལ་ཆགས་བསྡད་རེད་ག་ཟེར་ན་སྐྱོབ་པ་འཇིག་རྟེན་མགོན་པོ་འབྲི་གུང་སྐྱོབ་པ་འཇིག་རྟེན་མགོན་པོ་གི་ཟེར་ན་སློབ་མ་སྤྱན་སྔ་བ་ཞུ་མཁན་ཡོད་རེད་སྤྱན་སྔ་བ་དེ་རྗེས་ལ་ཨ་ནི་ག་པར་ག་ཟེར་ན་ཕག་མོ་གྲུ་པའི་གི། ངའི་བླ་མའི་གི་གདན་ས་བརྒྱ་འགྱུར་སྟོང་འགྱུར་ལ་གཏོང་གི་ཡིན་ཞེས་དེ་སྒོས་སུ་ཕག་གྲུ་རྡོ་རྗེ་རྒྱལ་པོའི་གི་སློབ་མ་དེ་འབྲི་གུང་སྐྱོབ་པ་འཇིག་རྟེན་མགོན་པོ་རེད་འབྲི་གུང་སྐྱོབ་པ་འཇིག་རྟེན་མགོན་པོའི་གི་སློབ་མ་དེ་སྤྱན་སྔ་བྱང་ཆུབ་གྲགས་པ་རེད་དེ་གཉིས་ཕར་ཚུར་གཅིག་གིས་གཅིག་བླ་སློབ་སྐོར་རེས་ལ་ཆགས་བསྡད་རེད་ཁོ་གཉིས་ད་བཀའ་བརྒྱུད་པའི་ནང་ནས་ཁོ་གཉིས་ག་ཟེར་ན་ད་གཅིག་ཆགས་བསྡད་རེད་མི་ཤོད་དེ་ཆགས་བསྡད་རེད་བྱས་ཙང་དེ་ཚོ་ཧུ་ལ་ཧུ་ལབ་མཁན་དེ་ལ་གཏུགས་བསྡད་འདུག་ཟེར་བྱས་རྗེས་ད་མདོར་བསྡུས་ནས་བཤད་ན་དུས་སྐབས་དེའི་སྐབས་སུ་ག་རེ་རེད་ཟེར་ན་ས་སྐྱས་བོད་ལ་དབང་བསྒྱུར་མ་བྱས་གོང་ལ

ཧོར་གྱི་རྒྱལ་རྒྱུད་རེ་རེ་གིས་བོད་ཀྱི་ས་གནས་རེ་རེ་གི་ཆོས་ལུགས་གྲུབ་མཐའ་ཆེན་པོ་རེ་རེ་དང་མཉམ་མཆོད་ཡོན་གྱི་འབྲེལ་བ་བྱེད་ཀྱི་བསྡད་པའི་གནས་བབ་ཅིག་གོང་འོག་གཅིག་ལ་མེད་པའི་གནས་བབ་ལ་ཆགས་བསྡད་འགྲོ་བ་འོ་འདི་འདྲའི་ཅིག་ད་གནས་སྟངས་ཛ་དྲག་པོ་ཟེར་ནའང་འདྲ་དཀའ་ངལ་ཆེན་པོ་འོག་ལ་བསྡད་བསྡད་རེད་འགྲོ་བ་ལ།
ལོང། དེ་ཡིན་དུས་ག་ནས་སོག་པོ་ཞུས་ནའི་རེད་ཨ་ནི་ཧོར་གྱི་ད་དྲག་ཤུགས་འདི་བོད་ནང་ལོགས་ལ་རིམ་པས་ཅིག་གིས་སླེབས་ཡོང་ཡ་དང་ཨ་ནི་བོད་ནང་ལོགས་ལ་ཆ་བཞག་ནས་ཆོས་བརྒྱུད་ཀྱི་ཡང་དཀའ་ངལ་ཅིག་གིས་བྱུང་བསྡད་པ་ད་དེ་འདྲའི་གི་ཡང་གཅིག་གི་སྐབས་དེ་དུས་ཀྱི་ཆབ་སྲིད་ཀྱི་གནས་སྟངས་འདི་ཚོ་ཡང་རྙོག་ཟིང་ཆེན་པོ་གཅིག་ཡོད་པའི་དུས་ཚོད་ཅིག་འཁེལ་ཡོད་ས་རེད་ཡིན་ནའི་ལས་ཡང་དེ་ནས་དུས་ཚོད་རིང་པོ་མ་སོང་བ་ད་ཕལ་ཆེར་གཅིག་སྟོང་ཉིས་བརྒྱ་བཞི་བཅུའི་ནང་ལོགས་ལ་ཨ་ནི་བོད་དང་ཧོར་གྱི་ད་མཆོད་ཡོན་གྱི་འབྲེལ་བ་འདི་འགོ་གཅིག་བཙུགས་ཡོང་དུས་དེའི་སྐབས་ཀྱི་ཡང་གནས་སྟངས་འདི་ཚོ་ཡང་ག་འདྲ་གཅིག་ཆགས་ཀྱི་ཡོད་རེད།
བོད་ཟླ་གྲོས་ཁོ་ལ་ཞུ་སྐབས་དེའི་སྐབས་སུ་གྲི་རྩེ་ངན་ཚུད་ཀྱིས་ཆིག་སྟོང་ཉིས་བརྒྱ་བཞི་བཅུ་ཡན་དུ་བོད་ཟླ་གྲོས་ཁ་ལ་བཟུང་བས་ར་ར་མཐའ་མ་དེ་ཧོར་ཁོ་རང་ཚོ་ནང་ཁུལ་ལའང་འགལ་ཟླ་མང་པོ་འགྲོ་གི་ཡོད་རེད་བ་བོད་ལ་དབང་བསྒྱུར་བྱེད་མཁན་གྱི་ཧོར་གི་ག་ཟེར་ན་རྒྱལ་བསྟན་དེ་ཚོའི་གི་ཡང་སྲིད་ཇུས་འཛིན་སྟངས་ཟེར་ན་དེ་ཚོ་ལ་འགྱུར་བ་མང་པོ་འགྲོ་གི་རེད་མཐའ་མ་དེ་གང་ཆེ་ད་བོད་ཀྱི་ས་ཁུལ་གཡས་གཡོན་དེ་ཧོར་ངོས་ནས་བྱས་ན་དེང་སང་བྱས་ན་རྒྱ་ནག་གི་ནང་སོག་ལབ་ཀྱི་འདུག་ང་ཚོས་བྱས་ན་ད་ག་ཟེར་ན་སོག་སོག་པོ་གི་ག་ཟེར་ན་ད་ནུབ་བྱང་ངོས་ལ་ཆགས་བསྡད་རེད་དེ་འདྲ་ཨ་མདོ་དང་མི་ཉག་སེ་འབྱེད་དང་ང་རང་ཚོ་བོད་ཀྱི་ས་ཁུལ་འདི་རང་བྱས་ཙང་འདི་ཚོ་ལ་དུས་སྐབས་དེའི་སྐབས་སུ་ཤོ་ཕྱི་ཤོ་སོག་པོའི་ལྟ་རྟོག་བྱེད་མྱོང་བའི་ནི་གོ་དན་ལ་ཉེ་བའི་ཕྱོགས་དེ་རེད་བ། ཨ་ནི་གོ་དན་གྱི་ད་བོད་ལ་དམག་ཡོང་བའི་དེ་ཆིག་སྟོང་ཉིས་བརྒྱ་བཞི་བཅུ་ཡས་མས་ལ་ཡོང་བ་རེད་བ་གོ་དན་གྱི་དམག་ད་གོ་དན་གྱི་དམག་ཡོང་དུས་སྐབས་སུ་ཞིབ་གཏད་ཀྱི་བོད་ཀྱི་ཨ་ནི་ཆོས་ལུགས་གྲུབ་མཐའ་སོ་སོའི་གྱི་སོག་པོའི་རྒྱལ་རྒྱུད་རེ་རེ་ལ་འབྲེལ་བ་ལུ་བྱེད་ཀྱི་བསྡད་དེ་ད་མཆོད་ཡོན་གྱི་འབྲེལ་བ་བཟུང་བྱས་བསྡད་ཡོད་རེད་ཡིན་ནའང་ལ་ད་ས་གནས་བོད་ལ་ཁ་ཐུག་ནས་ཧོར་གྱི་དཔོན་རིགས་སུའི་འབྲེལ་བ་ཡོད་རེད་ཟེར་ན་གོ་དན་གྱི་རྒྱུད་པ་གོ་དན་གྱི་སྟངས་འཛིན་བྱས་པའི་ས་ཁུལ་ཡིན་པར་སོང་ཙང་ད་ཁོ་ཡི་ཐ་མ་དེ་དམག་ཤུགས་དེ་ཆིག་སྟོང་ཉིས་བརྒྱ་བཞི་བཅུ་ཡན་སླེབས་རེད་བ། ད་དེ་འདྲ་སླེབས་ཡོང་དུས་སྐབས་སུ་དེའི་སྔོན་ལ་ད་བོད་དང་ཧོར་གྱི་རྒྱལ་རྒྱུད་དེ་ཚོ་འབྲེལ་བ་ཡོད་རེད་དེ་ཆིག་སྟོང་ཉིས་བརྒྱ་བཞི་བཅུ་ཡས་མས་ལ་ད་དམག་ཤུགས་དང་མ་སོང་ན་ཆེ་ཤོས་དེ་ཡོང་རྗེས་ད་དོན་དམ་བྱས་ན་བོད་ཀྱི་ས་ཁུལ་ཚང་མ་ལ་ཁོ་ཚོས་ཀྱི་སྟངས་འཛིན་གྱི་རྣམ་པ་འདི་འདྲ་ཉར་ཡས་ཀྱི་འདོད་སེམས་ལས་ཅིག་བཅངས་ཡོད་ས་རེད་ཕྱོགས་གཅིག་ནས་བལྟས་པ་ཡིན་ན། བྱས་ཙང།
འདི་འདྲ་ཡོང་རྗེས་ད་ཁོ་ཚོས་ཀྱི་དམག་དེ་ཆིག་སྟོང་ཉིས་བརྒྱ་བཞི་བཅུ་ལ་བསླེབས་ཡོང་དུས་སྐབས་སུ་ཐ་མ་དེ་ཨ་ནི་གོ་དན་གྱི་ད་ང་ཚོས་བཤད་སྟངས་འགའ་ཤས་ལ་འབྲི་གུང་ལ་ཡོང་དུས་སྐབས་སུ་ཨ་ནི། འབྲི་གུང་དགོན་པ་མེ་ཡིས་བསྲེགས་པ་རེད་ཟེར་རྗེས།
འབྲི་གུང་དགོན་པ་མེ་ཡིས་བསྲེགས་པ་རེད་ཟེར་ན་སྟག་ལུང་ལ་ཨ་ནི་ཨོ་ཅིག་བྱུང་ཡིན་ཟེར་ཡས་དེ་དུས་སྐབས་དེའི་སྐབས་སུ་ང་ཚོས་ཀྱི

ཡིན་ནའང་ལ་ད་ག་མཆན་དམག་ཕོན་ག་ལ་ག་འཛམ་ཐག་ཆེན་པོ་ཞིག་ཡོང་ཡ་ཡིན་ནའང་ཁོ་ཚོས་དམག་རང་བྱེད་པ་ན་ད་དམག་དང་མི་སེར་ལུས་མཉམ་དུ་ལུས་རེད་འདུག་བ་སོག་པོ་ཁོ་རང་ཚོའི་སྔ་མོའི་གི་འགྲོ་སྟངས་གར་སོང་ན་ས་ཆ་ཟིན་ཟིན་ཟིན་གྱི་སྦྲ་གུར་རྒྱག་གིན་རྒྱག་གིན་རྒྱག་གིན་ལ་དབང་བསྒྱུར་བྱེད་མཁན་དེ་རེད་བ་ཁོ་ཚོ་བོད་བཙན་པོའི་རྒྱལ་ཁབ་ཀྱི་སྐབས་ལ་ཡིན་ནའི་ད་ག་རང་ཅིག་ཆགས་ཀྱི་ཡོད་རེད་བ། འོ་ད་འདི་འདྲས་ཀྱི་འདི་འདྲས་ཀྱི་རྣམ་པ་རེད་བ་ལོ། ཁོ་ཚོ་གི་ཆེད་མངགས་འདི་འདྲས་རྣམ་པ་རང་རེད་བ་འདུག་བ་ལ་འདི་བྱས་ཡོང་དུས་སྐབས་སུ་ད་མ་ནི་ཡ་རིམ་པས་ཡོང་རེད་འབྲི་གུང་དང་ད་སྟག་ལུང་དང་དེ་ཚོ་འགའ་ཤས་ལ་ནི་ཁོ་ཚོས་ཀྱི་སྔོན་མ་གི་འབྲེལ་བ་ལ་བརྟེན་བྱས་ཨོ་ཙི་ཡོང་ཡས་དང་འགའ་ཤས་ལ་ད་ཏོག་ཙམ་ཇག་བཅོམ་བྱེད་ཀྱི་དེ་འདྲའི་གནས་སྟངས་བྱུང་ད་ལྟ་ཁོ་ཚོའི་ཞེད་སྣང་ཚ་བོ་ལས་ཞེ་པོ་ཞིག་འདུག་བ་བྱེད་སྟངས་དེ། ཨ་ཐ་མ་དེ་འདུག་ག་ལ་ཁོ་ཚོས་ཀྱི་ག་རེ་རེད་ལབ་བསྡད་ཡོད་རེད་ཟེར་ན། ད་བོད་ཀྱི་ག་རེ་ཟེར་ན་དེ། ཧོར་དོར་ཏཱ་ལ་ཉིད་བཏང་བ་རེད་ག་སྐབས་དེ་དུས་དམག་དཔོན་འདི་ལ་དོར་ཏཱ་ལ་ནི་གོ་དན་གྱི་འཇིག་རྟེན་འདི་ན་ལ་ནི་སྟོབས་ཤུགས་དང་ནི་རྒྱུ་ནོར་ལོངས་སྤྱོད་དེ་ཚོ་ང་ལ་ཆ་ཚང་ཡོད་ད་བོད་ལ་ཉིད་དེ་ཆོས་བྱེད་མཁན་ལ་རེ་ནི་ཕྱི་མ་ལམ་སྟོན་བཤེས་གཉེན་གྱི་བླ་མ་ཞིག་ལྟ་ཞིག་བོད་ལ་སུ་ཨ་ནི་སྐད་གྲགས་ཆེ་ཤོས་དེ་རེད་འདུག་ཞེས་ཀྱི་ཆོས་ཕྱོགས་ཀྱི་ཐོག་ནས་འདི་འདྲ་ཞིག་བཏང་ཞོར་ལ་ཡས་ཤིག་ད་ཁོ་ཡིས་ལན་ཞིག་བསྐུར་རེད་ལ། ད་འདི་ཡིས་ལན་བསྐུར་ཡོང་འདུག་ཟེར་ན་ག་རེ་ཟེར་ན་དོར་ཏཱ་ལ་ཉིད་དུ་ལན་འདི་ག་རེ་ཟེར་ན་ག་རེ་བསྐྱལ་རེད་ཟེར་ན་གཟི་བརྗིད་ནི་འབྲི་གུང་བ་ཆེ། ཨ་ནི་མི་ཆོས་ནི་སྟག་ལུང་བ་མཁས། ཆོས་ས་སྐྱ་པ་མཁས་ཞེས་ཀྱི་ཅི་ལན་ཞིག་བསྐུར་རེད་ཟེར་བཤད་ཡོད་རེད། ད་དེ་ལ་བསམ་བློ་བཏང་ཡོང་དུས་སྐབས་སུ་དུས་སྐབས་འདིའི་སྐབས་སུ་ང་ཚོས་ཀྱི་གནས་སྟངས་གཅིག་ག་རེ་ཧ་གོ་གི་ཡོད་རེད་ཟེར་ན་ང་ཚོས་ཀྱི་བསམ་བློ་བཏང་དང་འགྲེལ་བཤད་ལོ་ཞིག

འབྲི་གུང་བས་ཡ་གི་རི་པ་ལ་ནི་དེ། སྟོད་གངས་རིན་པོ་ཆེ་རེད་དེ་ག་ནང་བཞིན་ལྷོ་ལ་ཕྱི་རེད་ཨ་ནི་རྩ་རི་རེད་དེ་ཚོ་ལ་སྒོམ་ལ། ཕེབས་ཀྱི་འདུག་པ་སྐབས་དེ་དུས། ཨ་ནི་དུས་ཚོད་གཅིག་ལ་ད། མལ་གྲོ་གུང་དཀར་ས་ཁུལ་ལ་ད་ང་ཚོ་མལ་གྲོ་ཕུ་ལ་ཡར་འབྲི་གུང་མཐིལ་ལ། འཛོམས་བྱས་ཁོ་ཚོ་གི་འདུ་ཚོགས་དེ་འདྲ་གནང་གི་འདུག་པ་དེ་ཚོ་ལ་དགེ་འདུན་པ་ཁྲི་མང་པོ་དེ་འདྲ་བཤད་ཀྱི་འདུག་པ། བྱས་ཙང་འདི་འདྲའི་གི་དགེ་འདུན་པ་ཁྲི་མང་པོ་ཡོད་ས་རེད་ཡིན་ན་ལ་ད་ཡི་སྐབས་དེ་དུས་དགེ་འདུན་པའི་སྡེ་ཆེ་ཤོས་དེ་སུ་རེད་ཟེར་ན་བཀའ་གདམས་པ་རེད། ཨ་ནི་དགེ་འདུན་གྱི་སྡེ་ནི་བཀའ་གདམས་པ་ཆེ་ཟེར་གྱི་བ་རེད། བྱས་ཙང་གྲྭ་བ་མང་ཤོས་འདི་དག་བཀའ་གདམས་པ་ཡིན་ས་རེད་དེ་ཡིན་ན་ལ་རྒྱུ་ནོར་ལོངས་སྤྱོད་ཕྱུག་ཤོས་ཟེར་ན་སྟོབས་ཤུགས་ཆེ་ཤོས་དེ། འབྲི་གུང་པ་ཆགས་བསྡད་ཡོད་ས་རེད། ད་མི་ཆོས་སྟག་ལུང་བ་མཁས་ཟེར་ན་ཕར་ཚུར་བསྟུན་མཁས་བྱས་ཟེར་ན་འདྲ་འབྲེལ་བ་བྱེད་ཀྱི་ཡོད་རེད་བ། དེ་དུས་སྐབས་དུས་སུ་སྟག་ལུང་བ་ལ་ཟེར་གྱི་ཡོད་རེད། ད་ཆོས་ས་སྐྱ་པ་མཁས་ཟེར་གཞི་རྩའི་གི་སོག་པོ་གི་ཆོས་ཧ་གོ་གི་མ་རེད་བ་སོག་པོ་གི་སྐབས་ཟེར་ན

སྐབས་འགའ་དེ་ནི་སྐབས་དེ་དུས་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་ཕེབས་པའི་སྐད་ཆར་རོ། སྐྱིད་རོང་ལ་ད་ག་རེ་ཟེར་ན་མུ་སྟེགས་སྟོན་པ་འཕྲོག་བྱེད་དགའ་བོ་དང་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་གཉིས་ད་བསྟན་པ་རྒྱན་ཟེར་རུ་རེ་བཞག་བྱས་སྐྱིད་རོང་ལ་ནི་ག་རེ་ཟེར་ན་ཞི་བ་རྩེ་གཙོས་པའི་སྐད་ཆ་རེད་སྐྱིད་རོང་ནས་ཚུར་མར་ཐང་ཆེ་ས་པཎྜི་ཏས་ཕེབས་གཙོས་རོ། མཐའ་མ་དེ་ས་པཎ་གྱིས་རིགས་པས་ཚར་བཅད་ནས་ཨ་ནི་འཕྲོག་བྱེད་དགའ་བོ་ནམ་མཁའ་ལ་འཕུར་རྩིས་བྱེད་དུས་གྲུབ་ཐོབ་འདར་འཕྱར་བ་ཞུ་མི་བྱེད་པ་རེད་དེ་འདྲ་ང་ཚོས་སེ་ར་ཕུར་མཇལ་སེ་ར་ཕུར་མཇལ་ཞེས་ཞུ་ཡས་བྱེད་དོ་ལས། ལོངས། སེ་ར་བྱེས་རྟ་མགྲིན་གྱི་ཕུར་པ།

ང་ཚོའི་དགོན་པའི་གི་རྩེ་དེ་ཚོ་ལ་ཅིག་གཡག་གི་རྔ་མ་ལོག་ཅིག་དང་ཡང་མིན་ན་ང་ཚོའི་དཔལ་འཛར་ལི་ཆབ་ཆབ་ལོག་ཅིག་མ་ཅིག་བཏང་བྱས་ལ་བཞག་ཡས་དེ་ག་རེ་ཟེར་ན་མུ་སྟེགས་པ་ཚོས་བོད་ལ་མ་ཞུགས་ཡས་དང་མུ་སྟེགས་པའི་དེ་ཚོས་གིས་བོད་ལ་ག་རེ་ཟེར་ན་དགོན་པ་ལ་འཚེ་བ་མ་བྱེད་ཡས་ཆེད་དུ་རེད་ཀྱི་འདི་ག་ཚོ་ར་འཕྲོག་བྱེད་དགའ་བོ་གི་ག་རེ་ཟེར་ན་དེ་སྐྲ་ཡིན་པའི་གི་ཁུལ་ཞིག་དེ་འདྲའི་གསུང་མཁན་དེ་འདྲ་ཡོད་རེད། བྱས་ཙང་ད་དེ་བྱས་བྱས་དུས་སྐབས་འདིའི་སྐབས་སུ་ས་པཎ་གཅིག་ནས་ག་རེ་ཟེར་ན་དགུང་ལོ་གཞོན་ཤོས་ལོག་བྱས་གཉིས་ནས་རིག་པ་ཡག་པོ་ཞེ་བོ་བྱས་གསུམ་ནས་ད་ང་ཚོའི་སྤྱི་ཡོངས་ལ་གྲགས་ཡས་དེ་ཡང་མིན་མུ་སྟེགས། པའི་གི་ཟེར་ན་འདྲ་ཕྱི་ལོགས་ཀྱི་གི་ཟེར་ན་འདྲ་སྟོན་པ་ཅིག་སྟོན་པ་ཟེར་ན་འདྲ་དེ་འདྲའི་ཅིག་ཆོས་ལུགས་ཅིག་བོད་ལ་དར་སྤེལ་གཏོང་ག་ཡོང་ཡས་ད་དཔེར་བཞག་བྱས་ན་ཡེ་ཤུ་གི missionary ཟེར་གྱི་འདུག་དེ་འདྲའི་བཟོ་འདྲ་ཅིག་ཡོང་དུས་ཁོ་ཚོ་དེ་ང་ཚོས་ས་པཎ་གྱིས་བཀག་གནང་བྱས་དུས་སྐབས་དེའི་དུས་སྐབས་སུ་བོད་པའི་སྤྱི་ཚོགས་ནང་ལ་གཞི་རིམ་སྤྱི་ཚོགས་ནང་ལ་ས་སྐྱ་པཎྜི་ཏ་དེ་འདྲའི་གི་རྐྱེན་པས་གིས་སྐད་གྲགས་ཆེན་པོ་ཞེ་བོ་ཡོད་ས་རེད་ད་ཁོ་ང་ཚོའི་མང་གཙོ།

བྱས་ཙང་ད་གཅིག་བྱས་ན་འདི་ང་ཚོའི་ཆོས་ལུགས་ཀྱི་བྱས་པ་ན་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་སྐབས་ཅིག་ཏུ་ཆོས་ད་མཁྱེན་པ་རྒྱས་པོ་དང་གྲགས་པ་ཆེན་པོ་འདི་འདྲ་ཡིན། གཉིས་ནས་ཁོ་ཚོས་ཀྱིས་བོད་ལ་སྤྱི་བྱིངས་ཀྱི་སྤྱི་བྱིངས་ཟེར་དུས་དཔེར་བཞག་ང་ཚོས་བསམ་བློའི་དབུ་ཁྲིད་ཟེར་ནའང་གཅིག་གྱུར་གྱི་ཁས་ལེན་ཡས་ཅིག་མི་མང་ཚང་མར་རེད་བ། མི་མང་ཚང་མར་བསམ་བློའི་དབུ་ཁྲིད་ཁས་ལེན་ཡས་ཅིག་འཐུས་མི་ལོག་སུ་ཆགས་ཀྱི་ཡོད་ས་རེད་ཟེར་ན་ད་མི་མང་ཚང་མ་ལོག་གིས་བློ་གཏད་ཆོག་ས་ཟེར་ན་འདྲ་མོས་པ་གནང་ས་ཟེར་ན་ས་པཎ་ཆགས་བསྡད་ཡོད་ས་རེད་བ།

དབྱར་གྱི་ས་ཆ་དེ་ཚོ་ལ་མ་དེ་འདྲའི་ཞིག་རེད་ཨ། སྐབས་དེ་དུས་ས་ཁུལ་དེ་ཚོ་ཧོར་གྱི་དབང་སྒྱུར་བྱེད་པའི་གྱི་ས་ཆ་རེད་འདུག་ཨ། ཡིན་དེ། ལོ་རྒྱུས་ཐོག་ལ་ང་རང་ཚོ་བོད་པ་རང་གི་ས་ཆ་རེད། བོད་པའི་ས་ཆ་དེ་བར་སྐབས་ཅིག་ལ་ཧོར་གྱི་ག་རེ་ཟེར་ན་དབང་སྒྱུར་བྱས་འདུག་ཨ། ཨ་ཡིན་ན་ལ། ང་ཚོས་གཟབ་གཟབ་བྱེད་དགོས་ཟེར་ན་ངེད་ཅག། བོད་ནང་ལ་བཟོས་རྒྱུ་སློབ་གཞི་ཡིན་ན་རེད་ང་ཚོས་མང་པོ་ཞིག་གིས་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་རྒྱ་ནག་ལ་གདན་འདྲེན་ཞུས་པ་རེད་ཟེར་དང་ནང་ས་ལ་གདན་འདྲེན་ཞུས་པ་རེད་ཟེར་བཞིན་བཤད་ཀྱི་འདུག་ཨ་ཨ་ནི་ནང་ས་དང་རྒྱ་ནག་དང་ཆགས་ཀྱི་ཡོད་མ་རེད་བ། གཞི་རྩའི་ལོ་རྒྱུས་ཐོག་ནས་བོད་པའི་ས་ཆ་རེད་ཨ་ནི་སྐབས་དེ་དུས་ཆིག་སྟོང་ཉིས་བརྒྱ་བཞི་བཅུ་གཡས་གཡོན་དེ་ཙ་ལ་ཧོར་གྱི་དབང་བསྒྱུར་བྱས་བྱས་བསྡད་པའི་ས་ཆ་ཧོར་གྱི་ས་ཆ་མ་རེད་མ་གཏོགས་པའི་རྒྱ་ནག་གི་ས་ཆ་མ་རེད་ལ་ད་ནང་ས་རེད་ཤག་ད་ཁོ་ཚོས་ནང་ས་ཡིན་ནང་ཞིག་ལབ་ཀྱི་འདུག་ཨ་ཨ་ནི་ས་ཆ་རྩ་བ་ཉིད་ནས་མ་རེད་བ། གངས་ཅན་ས་པཎ་གདན་འདྲེན་དེ་ཧོར་ལ་ཞུས་པ་རེད་ཟེར་བཞིན་མི་ཚོ་རྒྱ་ནག་ལ་གདན་འདྲེན་ཞུས་ཡོད་པ་ནི་གནད་འགག་ལས་གཅིག་མཐོང་རྒྱུ་དེ་རེད་ཤག། ང་ཚོས་དེབ་མང་པོ་ནང་ལ་འཁོད་ཤག་རྒྱ་མིས་ཡང་དེ་ག་རང་བཤད་བསྡད་ཀི་འདུག་ཨ་ལགས་བ་ལ། ཧུ་ཧུ། ད་འདི་ད་ལྟ་སྟོབས་ལགས་ཀྱིས་གསུང་ཡ་འདི་དངོས་གནས་ད་ལྟའི་དུས་ཚོད་དེ་ཡིན་པས་ན། ལོ་རྒྱུས་ལ་རྫུན་བཟོ་བྱས་པའི་རྣམ་པ་འདི་ཤུགས་ཆེན་པོ་ཞེ་དྲག་ཅིག་ཡོང་གི་ལགས་འདི་ཡི་ནས་ལས་རྒྱ་ནག་དམར་ཤོག་གཞུང་གི་ཆབ་སྲིད་ཀྱི་དགོས་མཁོར་དམིགས་པས་ཨ་ནི་བོད་ཀྱི་ལོ་རྒྱུས་ལ་བཟོ་བཅོས་བྱེད་ཡ་དང་རྫུན་བཟོ་བྱེད་ཡ་གི་རྣམ་པ་འདི་ཤུགས་ཆེ་རུ་ཅིག་འགྲོ་གི་ཡོད་རེད་བྱས་ན་འདི་དག་གི་ཐོག་ནས་ཡིན་ནས་སློབ་ཚན་ནང་ལོགས་སློབ་དེབ་ནང་ལོགས་ལས། ཅིག་གནས་ཚུལ་ཏག་ཏག་མ་བལྟས་པ་དེ་མང་པོ་ཅིག་གིས་བཀོད་ཡོང་གི་ཡོད་རེད་དེ་ག་ལ་ཡོ་བསྲང་བྱེད་ཡ་དེ་ལས་ང་རང་ཚོ་བོད་པ་ཚོའི་ལས་འགན་ཅིག་ཆགས་བསྡད་ཡོད་རེད་བསམ་པའི་ལགས་ཏག་ཏག་ད་ལྟ་ཁྱེད་རང་གིས་གོང་ལ་ངོ་སྤྲོད་གནང་ནང་བཞིན་རེད་ད་གཅིག་སྟོང་ཉིས་བརྒྱ་བཞི་བཅུ་ཞེ་བཞི་གཡས་གཡོན་དེ་ཡིན་པས་ན་སྐབས་དེ་དུས་ཀྱི་ཧོར་གྱི་གོ་དན་ཁང་བྱས་བྱས་ལབ་ཀྱི་ཡོད་རེད་རྒྱལ་པོ་ཁོ་རང་གིས་ཡིན་པ་ཡིན་ན་ས་སྐྱ་པཎྜི་ཏ་ཧོར་གྱི་ཡུལ་ལ་གདན་འདྲེན་ཞུས་གནང་ཡོད་རེད་ལ་ཏག་ཏག་འདིའི་སྐོར་ལ་ཆ་བཞག་པ་ཡིན་ན་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ལོ་རྒྱུས་ངོ་སྤྲོད་གནང་པའི་བརྒྱུད་རིམ་ནང་ལོགས་ལས། ས་སྐྱ་པཎྜི་ཏ་ནི་ཧོར་གྱི་ཡུལ་དུ་གཅིག་གི་གདན་ཞུ་ཕུལ་བའི་ནི་ཕྱག་བྲིས་དང་ནི་ལམ་བར་ལ་གསུང་ཆོས་གནང་པ་ལ་སོགས་པའི་སྐོར་ལ

ཁྱོད་ཀྱིས་ཆོས་གོ་བའི་དམ་བཅའ་དང་ཨེ་འགལ་ངས་མཐའི་ཁྲིམས་ར་བླངས། དམག་དཔུང་ཆེན་པོས་བདའ་འདེད་བྱས་ན་སེམས་ཅན་མང་པོ་ལ་གནོད་པ་བྱས་ན་མི་སྐྲག་པ་ཨེ་ཡིན་དེས་ན་སངས་རྒྱས་ཀྱི་བསྟན་པ་དང་སེམས་ཅན་མང་པོ་ལ་སོམས་ལ་ཁྱོད་མགྱོགས་པར་ཤོག་ཉི་མ་ནུབ་ཕྱོགས་ཀྱི་བན་དེ་རྣམས་ཁྱོད་ཤེས་སུ་འཇུག་པ་ཡིན་གནང་སྦྱིན་ལ་དངུལ། བྲེ་ཆེན་ལྔ་དང་གོས་ཆེན། ཆོས་གོས། མུ་ཏིག་གི་ཚོམ་བུ་ཅན་ལ་གོས་ཆེན་གྱི་ཆོས་གོས། མུ་ཏིག་གི་ཚོམ་བུ་ཅན་ལ་མུ་ཏིག་རྡོག། སྟོང་ཕྲག་དྲུག་དང་ཉིས་བརྒྱ། གོས་ལུ་ཧང་གི་རིང་འགག། ལྷམ་འབོབ་དང་བཅས་པ། ཁ་ཏི། ཁ་ཚང་མ་ཡུག་གཉིས། ཐོན་ཏི་ཁ་ཚང་མ་གཉིས། གོས་ཆེན་སྣ་ལྔ་ཡུག་ཉི་ཤུ་ཐམ་པ་ཡོད། འདིའི་དོན་ལ་རྡོར་སྲི་མགོན་དང། དབོན་ཇོ་དར་མ་གཉིས་བཏང་བ་ཡིན། འབྲུག་ལོ་ཟླ་བ་བརྒྱད་པའི། གནམ་གང་ལ་བྲིས་ཟེར་ད་དེ། ཡི་གེ་འདི་འདྲ་ཞིག་བཏང་བར་ཡི་གེ་འདི་སུས་གནང་ལྟ་བརྗོད་དོན་འདི་ནང་པས། ཕེབས་མ་ཕེབས་རང་དབང་མེད་འདྲ་པོ་ཅིག་བྱས་ཡིན་གཅིག་མིན་གཅིག་ཕེབས་དགོས་ཉན་བཟོ་འདྲ་བོ་ཅིག་ཤུགས་ཆེན་པོ་ཅིག་མ་ནས་བཏང་ཡོད་རེད། གདན་ཞུ་སླེབས་པ་རྗེ་བཙུན་དགུང་ལོ་དྲུག་ཅུ་རེ་གཉིས་ཡིན་ཟེར་བྱས་ཙང་དགུང་ལོ་དྲུག་ཅུ་རེ་གཉིས་ལ་ཕེབས་ཤག། ས་ཐག་རིང་བ་གཞུང་བ་བཅས་དེ་ལྟར་ཡང་ས་པཎ་གྱི་ཁུ་བོ་རྗེ་བཙུན་གྲགས་པ་རྒྱལ་མཚན་གྱིས་དུས་ནམ་ཞིག་ན་ཤར་ཕྱོགས་ནས་ཁྱོད་གདན་འདྲེན་པ་འདི་ལྟ་བུ་འོང་དེར་ཐེ་ཚོམ་མེད་པར་དེར་ཐེ་ཚོམ་མེད་པ་སོངས་ཤིག་དང་བསྟན་པ་དང་འགྲོ་བར་ཕན་ཐོགས་རྒྱ་ཆེན་པོ་འབྱུང་བར་འགྱུར་རོ་ཞེས་ལུང་བསྟན་ཐུགས་སུ་དྲན་ནས་འབྱོན་པར་ཞལ་གྱིས་བཞེས་ནས་ཟངས་ཚའི་སྲས་དབོན་པོ་འཕགས་པ་བློ་གྲོས་རྒྱལ་མཚན་དགུང་ལོ་བཅུ་ཐམ་པར་ཕེབས་པ། ཕེབས་པ་དང་དེའི་གཅུང་པོ་ཕྱག་ན་དགུང་ལོ་དྲུག་ལ་ཕེབས་པ་བཅས་ཕྱག་ཕྱིར་ཁྲིད་ནས་རབ་བྱུང་བཞི་པའི་ཤིང་འབྲུག་ཆིག་སྟོང་ཉིས་བརྒྱ་བཞི་བཅུ་ཞེ་བཞིའི་ལོར་ས་སྐྱ་ནས་ཕེབས་ཐོན་གྱི་ལམ་བར་ལྷ་སར་ཕེབས་ཏེ་གཙུག་ལག་ཁང་དུ་མཆོད་འབུལ་རྒྱ་ཆེན་པོ་དང་མཉམ་མེད་ཇོ་བོ་རིན་པོ་ཆེའི་སྤྱན་སྔར་ཆོས་རྗེ་ཆོས་རྗེས་མཁན་པོ་དང་ཟུལ་ཕུ་བས་སློབ་དཔོན་མཛད་དེ་དབོན་འཕགས་པ་བློ་གྲོས་རྒྱལ་མཚན་རབ་ཏུ་བྱུང། དེ་ནས་རིམ་པས་བྱོན་ཏེ་བྱང་མི་ཉག་ཡུལ་དང་འཇུ་ལང་སོགས་དཀོན་མཆོག་གསུམ་གྱི་སྒྲ་མི་གྲགས་པ་དགེ་སྡིག་གི་བླང་དོར་མི་ཤེས་པ་སྤྱོད་པ་སྲིན་པོ་དང་འདྲ་བའི་ཡུལ་དེ་དག་གི་གདུལ་བྱ་རྣམས་སྨིན་གྲོལ་དུ་འགོད་བཞིན་པར་མེ་ལུག་ཆིག་སྟོང་ཉིས་བརྒྱ་བཞི་བཅུ་ཞེ་བདུན་ཡི་ལོར་ལིང་ཇུར་ཞབས་སོར་འཁོད་འདུག། ད་ལྟའི་ལན་ཀྲུ་སན་དེ་མ་རེད་ལང་ཀྲུ་སན་དེ་ལན་ཀྲུ་སན་དེ།

རྒྱལ་བློན་འབངས་བཅས་པ་སྐྱབས་འགྲོ་དང་ལས་འབྲས་ཀྱི་བླང་དོར་དང་ཐེག་པ་ཆེན་པོའི་སེམས་བསྐྱེད་ལ་སོགས་པ་གསུངས་ནས་དཀོན་མཆོག་མཆོད་ཅིང་སེམས་ཅན་ལ་ཕན་པ་བསྒྲུབ་པ་དང། མི་དགེ་བའི་ལས་སྤངས་ནས་བཟང་པོའི་ལས་འཇུག་པ་ཁྱད་པར་དུ་བོད་དང་ཡུ་གུར་མི་ཉག་སྨན་རྩེ། ས་གངས་ཅན་རྒྱ་ནག་ལ་ཡི་མ་འདྲ་སོགས། རང་རང་སྔགས་བ་ལ་རབ་ཏུ་བྱུང་བ་དང་སྔགས་པ་ལ་སོགས་པའི་བཀུར་འོས་རྣམས་ལ་ཁྲལ་དམག་ལས་གསུམ་གྱི་འཚེ་བ་མེད་པར་བྱས་ལྷག་པར་རྒྱའི་རྒྱལ་ཁམས་འདི་མི་ཚན་ཆེ་བས་ཤེས་པ་ཆེ་བ་ངོ་ལོག་བྱས་ཀྱིས་དོགས་ནས་ལོ་བཅུ་གཉིས་རེའི་མཚམས་སུ་སྐྱེས་པ་ལོ་དགུ་ཡན་ཆད་རེ་རེ་བཞིན་བསད་ཀྱིས་མི་འདང་བར་ཁྱུ་སྡིག་བྱས་ཏེ་རྒྱ་མཚོར་འདེད་པ་དེ་དག་ལ་ལྷག་པར་བརྩེ་བས་རྒྱལ་པོ། རྒྱལ་པོར་ནན་གྱིས་གསུངས་ནས་ཕྱིན་ཆད། མཚོ་ལ་ཁྱུ་སྡིག་མི་བྱེད་པའི་མཚམས་གཅོད་མཛད། གོ་དན་ཁང་ལ་པགས་ནད་ཤ་བཀྲའི་ནད་ཡོད་པ་གོ་དན་ཁང་ལ་ཀླུའི་ནད་པ། ཤ་བཀྲའི་ནད་ཅིག་ཡོད་པ་རེད། འདི་སུ་སོགས་གསོལ་བ་གནང་རེད་ད་གོ་དན་ཁང་གིས་ཚོད་བགམ་པའི་ཕྱིར་སྒྱུ་མའི་སྒྱུ་མ་མཁན་ལ་རྫས་སྔགས་ཀྱིས་ལྷ་ཁང་ཡིད་དུ་འོང་བ་ཞིག་སྤྲུལ་ནས་ལྷ། ཁང་གིས་ཆོས་རྗེ་ལ། ཁྱོད་ངའི་མཆོད་གནས་ལ་བོས་པས་ཁྱད་པར་དུ་ཡོན་ཏན། ཁྱད་པར་ཅན་མཐོང་བས་སྤྲོ་བར་གྱུར། ད་ནི་དབེན་གནས་ཤིག་ལ་དགོན་པ་ཕུན་སུམ་ཚོགས་པ་ཞིག་ཡོད་པས་དེ་འབུལ་བས་ཆིག་ཤིག་གསུངས་ནས་ཆོས་རྗེ་ས་པཎ་དང་རྒྱལ་བློན་ཚང་མ་ཚང་མ་བཅས་དེར་ཐོན་པ་ན་ཆོས་རྗེས། གནས་འདི་གཟིགས་མ་ཐག་ནས་སྒྱུ་མའི་ཐབས་ཡིན་པ་མཁྱེན་ནས། སྒོ་འགྲམ་གྱི་སྒོ་སྲུང་ཁྲོ་བོ་ནས་བཟུང་ནང་གི་རྟེན་གནས་བརྟན་རྣམས་ལ་རབ་གནས་ཀྱི་མེ་ཏོག་འཐོར་བས་སྒྱུ་མ་བཤིག་མ་ཐུབ་པར་སྤྲུལ་པའི་སྡེ་ཞིག་ལྷ་ཁང་ཡིད་དུ་འོང་བ་ཞིག་ཉེ་བའི་ཆར་ཡང་ཀུན་གྱིས་མཇལ་རྒྱུ་ཡོད་པར་གྲགས། ལོ་འདིའི་སྐབས་ནས་ཕྱིན་ཆད་ད་བོད་དང་སོག་པོ་ཞུས་ནའི་རེད་བོད་དང་ཧོར་གྱི་མཆོད་ཡོན་གྱི་འབྲེལ་བ་དེ་ཐོག་མ་ད་འདི་ནས་མགོ་བརྩམས་པ་ཅིག་གི་བྱེད་ཀྱི་ཡོད་ལ་འདི་ནས་རིམ་པས་ཡང་འགྱུར་བ་ར་ག་འདི་ར་ཅིག་ཕྱིན་ཡོད་ན། ལ་བ་ད་སྒྲོལ་དཀར་ལ་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་ཧོར་གྱི་ད་གོ་དན་གྱིས་མ་གདན་འདྲེན་ཞུས་བྱས་ཐོག་མ་དེ་ས་པཎ་དང་གོ་དན་གཉིས་ཀྱི་སྐར་ས་ན་གནས་བབ་ཆགས་དེ་ར་བ། ས་པཎ་དང་གོ་དན་གཉིས་ཀྱི་གནས་བབ་ཆགས་དུས་སུ་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་དེའི་མ་ཕེབས་དུས་སྐབས་སུ་གཞི་རྩའི་གི་ང་ཚོའི་ཆོས་ལུགས་གྲུབ་མཐའ་ནང་ཁུལ་ལ་ས་ཁུལ་ཆོས་གཞིའི་ཐོག་ལ་ག་ཟེར་ན་ད་འགྲན་རྩོད་ཟེར་དགོས་རེད་ཕར་འཕྲོག་ཚུར་འཕྲོག་བྱེད་ཀི་ཅིག་ཅིག་ཡོད་ཀྱི་རེད་དེ་ཡིན་ནའང་ད་ས་སྐྱའི་གི་གདུང་རབས་དང་དེ་ཚོ་ལ་ལྷག་པར་དུ་ང་ཚོས་དེ་འདྲ་ལོ་རྒྱུས་བེད་ཀི་ད་ཆོས་འབྱུང་མཁས་པའི་དགའ་སྟོན་ཞུ་གི་རེད་དེ་ག་ནང་བཞིན་གི་ཆོས་འབྱུང་གཞན་དག་འབྲི་གུང་གི་ཆོས་འབྱུང་དེ་ཚོ་ལ་ཅིག་བལྟས་པ་ཡིན་པ་ན་དུས་སྐབས་འདིའི་སྐབས་སུ་ས་པཎ་དེ་ནི་མར་མར་ཕེབས་དེའི་སྐབས་སུ་དགུང་ལོ་དྲུག་ཅུ་བརྒལ་ཡོང་གི་བ་རེད་དེ་ག་ནང་བཞིན་གི་མ་མི་ཡ་ཁོ་ཚོས་གི་གདན་འདྲེན་ཞུ་ཡས་གི་བཀའ་ཡིག་དེ་ལ་གལ་སྲིད་ཡོང་ན་ཡོང་པ་རེད་མ་ཡོང་ན་ནི་དམག་བཏང་གི་ཡིན་ཞེས་ཟེར་བ། དེ་འདྲའི་དམག་བཏང་བ་ན་ནི་ཁྱེད་རང་ནི་ཆོས་བྱེད་པ། སེམས་ཅན་གྱི་མང་པོ་ཞིག་དམག་འོག་ལ་སྲོག་ཤོར་འགྲོ་གི་དེ་འདྲ་ཞིག་འདུག་པས་སོ་ཁྱོད་རང་ཆོས་སྦྱང་ཡིན་ཟེར་དང་ཆོས་ཀྱི་གོ་བ་རྙེད་ཁྱོད་ཞིག་ལ་ཕྱག་འདེབས་ཀྱི་རེད་ཟེར་གི། དེ་འདྲའི་གི་ད་གང་ཟེར་ན་ཤུགས་རྐྱེན་ལོགས་ཤིག་བཟོ་རྒྱུ་ནི་བཤད་ན། གནོན་ཤུགས་ཀྱི་འོག་ནས་དེ་འདྲའི་ཤུགས་ཕྱོགས་སུ་རེད་ཆགས་བསྡད་ཡོད་ར། དེ་འདྲས་ཅིག་ཆགས་བསྡད་ཡོད་རེད་ལ་དེའི་མར་ཕེབས་དུས་སྐབས་སུ་ད་ང་ཚོའི་ཆོས་ལུགས་གྲུབ་མཐའ་གཞན་པ་འདི་ཚོས་ཀྱི་ས་སྟེང་ད་གཞི་རྩའི་སོག་པོས་ཀྱི་ཞེད་སྣང་ཞེ་པོ་རེད་ད་བོད་ཙམ་མ་རེད་སྐབས་དེ་དུས་ཁོ་རང་ཨེ་ཤི་ཡ་ཁོ་རང་ལ་སོག་པོའི་ཞེད་སྣང་ཞེ་པོ་ཡོད་ར་ཨེ་ཤི་ཡ་ཙམ་མ་ཟད་པའི་ཡུ་རོབ་ཤར་ལའང་སོག་པོས་ཞེད་སྣང་ཞེ་པོ་བསྐུལ་ཡོད་ར་དེ་འདྲ་ང་ཚོའི་ར་ཤི་ཡ་བརྒྱུད་བྱས་པ་ཁེ་སི་ནས་ཤར་ཡུ་རོབ་ཀྱི་སྔོན་ལ་སོག་པོའི་སྟོབས་ཤུགས་སུ་ནང་ཤུགས་ཆེན་པོ་ཞེ་པོ་རེད། ཨེ་ཤི་ཡ་གི་ཕལ་མོ་ཆེ་ཞིག་དབང་སྒྱུར་བྱས་བསྡད་ཡོད་རེད། བྱས་ཙང་འདི་འདྲ་ཡིན་དུས་སྐབས་སུ་ད་བོད་ལའང་འཇིགས་ཉེན་ཞེ་པོ་ཡོང་དུས་སྐབས་སུ་ད་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་དགུང་ལོ་ག་ཚོད་ཅིག་བགྲེས་པ་ཡིན་ནའང་དེ་འདྲ་སོག་ཧོར་གྱི་འཇིགས་པ་འདི་ལས་སྐྱོབ་ཡས་ཀྱི་ཆེད་དུ་བོད་མི་མང་གི་འཐུས་མི་ལུས་བྱས་ཀྱི་མར་ཕེབས་པའི་རྣམ་པ་འདི་ཤུགས་ཆེ་བོ་ཞིག་ཡོད་རེད་རྒྱུ་མཚན་ག་རེ་ཟེར་ན་འབྲི་གུང་བ་དང་དེ་ག་ནང་བཞིན་སྟག་ལུང་བ་དང་དེ་ག་ནང་བཞིན་གྱི་ཚལ་པ་དེ་ཚང་མ་ལོག་གི་ས་པཎ་མར་ཕེབས་དུས་སྐབས་སུ་ནི་གདན་འདྲེན་ཞུས་པ་ཟེར་ནའང་འདྲ་ངོ་བཅར་ཞུས་པ་དང་ནི་ཐུགས་རྗེ་གཟིགས་ཁྱེད་རང་མར་ཕེབས་རོགས་གནང་བ་དང་ནི་ང་ཚོས་གི་ཧོར་གི་ཕ་ནི་ཡའི་བཙན་འཛུལ་ཞུ་དགོས་ར་འདིས་གི་དབང་ཤུགས་ཟེར་ནའང་འདྲ་འདིས་གི་གནོད་པ་དེ་བོད་ལ་མ་ཡོང་བའི་ཆེད་དུ་ནི་ཁྱེད་རང་གི་ཕེབས་ཏེ་ཅིག་གནང་རོགས་གནང། གང་ཡག་ཡག་གནང་རོགས་གནང་ཞུ་ཡས་ཅིག་ང་ཚོས་མངགས་བྱ་གནང་ཡས་བྱུང་མ་རེད་འདི་འདྲའི་གི་རྣམ་པའི་ཐོག་ནས་མར་གནང་ཡོད་རེད། ད་མར་ཕེབས་ཚར་བྱས་ལ་ནི་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་དང་གོ་དན་ནི་མཇལ་འཕྲད་གནང་ཡས་རེད་དེ་ག་ནང་བཞིན། ས་པཎ་གྱིས་ཕར་གོ་དན་ཧན་ལ་ནི་དར་སེང་གི་ཆོས་ཀྱི་དབང་བསྐུར་ཡས་དང་ནི་མ་ནི་ལུང་དང་ད་དེ་ཚོ་མང་པོ་ཅིག་གནང་བསྡད་ཡོད་རེད་ད་བྱས་ཙང་འདི་ནས་བྱས་ཀྱི་མཆོད་ཡོན་ཞེས་ཀྱི་འབྲེལ་བ་དེ་སྐབས་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་ཧོར་ཡུལ་ལ་ཕེབས་པ་ལ་བརྟེན་བཀའ་དྲིན་ལ་བརྟེན་བྱས་ཨ་ནི་བོད་ལ་དུས་སྐབས་དེ་སྐབས་སུ་ཧོར་གྱི་གཏོར་བཤིག་དེ་འདྲ་ཕོག་ཡོད་མ་རེད། བྱས་ཙང་དེང་སང་འགའ་ཤས་ཀྱིས་ད་རྒྱ་ནག་གི་ཤུགས་རྐྱེན་ཡིན་པ་ཡིན་ནའང་འདྲ། ང་ཚོས་རྒྱ་མིས་ཀྱི་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་ཨ་ནི་རྒྱལ་གཅེས་ཀྱི་ཨ་ནི་མི་སྣ་ཅིག་རེད་ཟེར་བྱས་དེ་འདྲས་ཅིག་བཤད་ཀྱི་འདུག་ཨ་ཡིག་ཆ་དེ་འདྲ་བྲིས་ཆོག་དེ་འདྲ་ཡོད་རེད། དེ་ལ་བརྟེན་བྱས་ང་ཚོས་ཨ་ནི་ས་པཎ་གྱི་ལྟ་ཚུལ་ད་ག་རེ་ཟེར་ན་མ་ཅིག་ཏག་ཏག་འགྲིག་མི་འདུག་བསམ་ཡས་ཀྱི་བསམ་བློ་བཏང་མཁན་དེ་འདྲ་གཅིག་གཉིས་དང་ཡོང་གི་འདུག་ཨ། ད་དེ་ཚོ་ར་བས་དེ་གོ་ཚོ་དང་སྐབས་དེ་དུས་ཀྱི་གནས་བབ་ཁྱོན་ནས། མགོ་མ་ཚོས་པ་བྱས་ཧ་མ་གོ་བ་བྱས་བྱས།
མགོ་མ་ཧ་མ་གོ་བ་བྱས་བྱས་ད་ག་ཟེར་བ་ཟུར་ཅིག་བལྟས་བྱས་ཨ་ནི་ག་རེ་ཟེར་ན། རྒྱ་མི་གིས་འགྲེལ་བརྗོད་རྒྱག་སྟངས་ཀྱི་གནས་སྟངས་དེ་ལ་བལྟས་བྱས་ཨ་ནི་ཨ་ནོར་འཁྲུལ་ཤོར་ཤག་བསམ་བསམ་གྱིས་དེ་འདྲ་ཅིག་ལ་འགྲོ་ཡས་ཅིག་གོ་མ་ཚོས། ད་དེ་ཤ་བྱས་ན propaganda ཡིན་ནའང་འདྲ། འདིའི་གི་ག་རེ་ཟེར་ན་ད། དྲིལ་བསྒྲགས་ཀྱི་འོག་ནས་ལྟ་བའི་བསླུ་བྲིད་བྱས་བྱས། དྲིལ་བསྒྲགས་ཀྱི་འོག་ལ་མགོ་མ་ལ་བསླུ་བྲིད་ཀྱི་འོག་ལ་མགོ་མ་ཚོས་པའི་བཤད་སྟངས་རེད་མ་གཏོགས་དུས་སྐབས་འདིའི་སྐབས་སུ་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་ལྟ་བུ་ཅིག་མེད་པ་དང་མར་སོག་ཡུལ་ལ་ག་རེ་ཟེར་ན་ཧོར་ཡུལ་ལ་ཕེབས་མེད་པ་ཡིན་པ་ཡིན་ན། སླར་ཡང་ང་ཚོས་གི་དར་མའི་བོད་ལ་ག་རེ་ཟེར་ན་སངས་རྒྱས་ཆོས་ལུགས

སྟོང་བརྗེ་བ་མར་བ་མི་ཉག་བསྲེས་ཏེ་ལོ་རྒྱུས་ཡིག་ཆའི་ནང་ལ་བཀོད་དེ་བརྗེད་ཆོག་མ་གཏོགས། དེའི་ནང་དག་ཅིག་ཁོ་ཚོས་ག་རེ་ཟེར་ན་ད་གཟོད་བོད་གཏིང་གི་རང་ཆགས་བསྡད་འདུག་བ་དེ་གནས་སྟངས་ང་ཚོའི་སྐབས་དེ་དུས་ཀྱི་གནས་སྟངས་ཆ་ཚང་ལོ་རྒྱུས་ནས་ཧ་གོ་བསྡད་ཀྱི་འདུག་བ། བྱས་ཙང་འདི་ཡི་གི་ང་ཚོས་ལྟ་སྟངས་དེ་འདྲ་རང་རེད་བསམ་གྱི་མི་འདུག་བྱས་ཙང་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་མ་ཕེད་ཀྱི་ཧོར་ཀྱི་རྒྱལ་པོ་དང་མཉམ་པོ་གྲོས་བསྡུར་གནང་ཡས་ས་པཎ་གྱིས་ཨ་ནི་ད་བོད་ཀྱི་ད་ཆེ་དགུ་རྣམས་ལ་ཡ་ཕྱག་བྲིས་གནང་ཡས་དེ་ཚོ་ལ་ཞིབ་ཕྲ་ཞིག་བལྟས་པ་ཡིན་པ་ཡིན་ན་ཨ་ནི་དངོས་གནས་ཀྱི་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་ཟེར་བའི་སངས་རྒྱས་ཆོས་ལུགས་འདི་ངོས་ནས་ང་ཚོས་ཀྱི་བསྟན་པ་དང་བསྟན་པར་བཀའ་དྲིན་ཆེན་པོ་ཡིན་ཡིན་པ་ར་ད་ར་ཡིན་ན་ཞེས་ང་ཚོས་རིག་གནས་དང་ཡིན་པ་ཞེས་དེ་ཙམ་མ་ཟད་དུས་སྐབས་འདི་སྐབས་སུ་ཧོར་གྱི་འཇིགས་པ་རྩ་མེད་བཟོ་ཡུལ་ཁོ་རང་དང་མི་རིགས་རྩ་མེད་བཟོ་ཡས་ཀྱི་འཇིགས་པ་འདི་ལས་སྐྱོབ་གནང་བ་དེ་དག་ང་ཚོས་ད་ཆབ་སྲིད་ཀྱི་བསམ་བློ་བཏང་སྟངས་ཟེར་ན་འདྲ་མི་རིགས་ཀྱི་བསམ་བློ་བཏང་སྟངས་ཟེར་ན་འདི་འདྲས་ཤིག་བཏང་བ་ན་ཧང་སང་ཡག་གི་ཟེར་ན་འདྲ། བཀའ་དྲིན་ཆེན་པོ་དང་དགོངས་པ་རླབས་ཆེན་པོ་བཞེས་ངེས་དང་རོ་འདི་འདྲས་ཤིག་ས་པན་ཁོ་རང་ཡང་གསུངས་ཡོད་རེད་ང་མི་ལོ་རྒན་ཅིག་ཨེ་མར་འགྲོ་དགོས་ཅིག་དང་འདི་འདྲས་ཅིག་ངོ་ངོ་ལྟ་ལུགས་བྱེད་དགོས་རྒྱུ་མཚན་མི་འདུག་ཡིན་ན་ངས་ག་རེ་ཟེར་ན་འདྲ་བོད་ཀྱི་དོན་དག་དེ་དག་ནི་བོད་ཀྱི་མི་རིགས་དེ་དང་འདིས་དེ་ལ་བལྟས་བྱས་ནི་ངས་ད་ཧོར་ལ་བལྟས་ཚེ་མ་ཁ་གལ་ལུ་ཤེས་གསུང་བ་འདྲ་ཁོ་ཚོས་ཤོག་ལབ་ཀྱི་ཡོད་རེད་ཏེ་དེ་ལ་ཨེ་ཕན་ལུ་ཕྱིན་གསུང་བའི་འདི་འདྲས་ཅིག་སྲོག་ལ་ལྟོས་ཅིག་མ་ལྟོས་པར་ཧོར་ཕྱིན་གསུང་བའི་འདི་འདྲས་བཀའ་ཞིག་གནང་འདུག་བ་དེ་དང་འདི་ཚོར་བལྟས་བ་ཡིན་པ་ན་གསལ་པོ་ཞེ་པོ་རེད་བསམ་བསམ་བློ་ཞིག་འདུག་ད་ཐ་མ་དེ་དཀའ་སྤྱད་འདི་ལ་བཀའ་དྲིན་དེ་ལ་བརྟེན་ཅི། ཨཱ་ནི་ཧོར་གྱིས་བོད་ལ་འཚེ་བ་བྱུང་ཡོང་མ་རེད་ལ་འཚེ་བ་མ་བྱེད་མ་ཟད་ཅེས་ཨཱ་ནི་སྐུ་ཞབས་ཚོ་ལ་ནི་ཁྲལ་རྒྱུག་མི་དགོས་པའི་ཀྱི་ད་ང་ཚོས་ཧོར་གྱི་ག་རེ་ཟེར་ན་ད་ཁྲིམས་ལུགས་དེ་འདྲ་བན་དེ་ཤེད་བསྐྱེད་མ་དང་ཟེར་བན་དེ་ག་རེ་ཟེར་ན་དེ་འཇའ་ས་མུ་ཏིག་མ་དང་ཟེར་ཡས་ཀྱི་དེ་འདྲའི་རིམ་པ་གནང་རྒྱུ་དེ་འདྲ་ཡོད་རེད་བྱས་ཙང་འདི་ཚོས་ཀྱི་ཐུགས་རྗེ་བཀའ་དྲིན་དེ་ལ་བརྟེན་ཅི་ས་སྐྱ་དང་ཧོར་གཉིས་མཆོད་ཡོན་གྱི་འབྲེལ་བ། ས་སྐྱ་དང་ཧོར་གཉིས་མཆོད་ཡོན་འབྲེལ་བ་ལ་བརྟེན་ཅིང་གནས་སྟངས་དེ་འདྲ་ཞིག་ཆགས་བསྡད་རེད། དུས་སྐབས་དེའི་སྐབས་སུ་གནས་བབ་ལུགས་ཀྱིས་ག་འདྲ་ཞིག་ཆགས་བསྡད་རེད་ཟེར་ན། གལ་སྲིད་ཧོར་གྱིས་ས་པཎ་ལ་ཞིབ་མཛད་མཆོད་ཡོན་གྱི་འབྲེལ་བ་རེ་བསྡད་ཡིན་པ་ཡིན་ན་ལ་ཁོ་ཚོས་ཀྱིས་ཅིག་དབང་ཡོད་ཀྱི་རྣམ་པ་ལུགས་ཞིག་ཡོད་རེད་བ། འདི་འདྲའི་གནས་སྟངས་ཡོད་རེད། ཨ་ཡིན་ན་རྗེས་ལ་ང་ཚོས་ཀྱིས་ཆིག་སྟོང་ཉིས་བརྒྱ་ལྔ་བཅུ་ང་གསུམ་གཡས་གཡོན་དེ་ལ་ད་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་མྱ་ངན་ལས་འདས་རེད་ཨ་ནི་དེ་ནས་དེའི་རྗེས་ཧོར་གོ་དན་ཡང་མྱ་ངན་ལས་འདས་རེད་ཨ་ནི་དེའི་རྗེས་ལ་ད་སུ་རེད། གནས་སྟངས་ཆགས་རེད་ཟེར་ན་འགྲོ་མགོན་ཆོས་རྒྱལ་འཕགས་པ་ད་ས་པཎ་ཀུན་དགའ་རྒྱལ་མཚན་གྱི། ད་ལྟ་ས་སྐྱ་པཎྜི་ཏ་ནི་ཐོག་མ་ཧོར་གྱི་ཡུལ་ལ་ཕེབས་པའི་སྐབས་ལ་ཡིན་ནའི་ལས་འགྲོ་མགོན་ཆོས་རྒྱལ་འཕགས་པ་དཱ་ད་ས་སྐྱ་པཎྜི་ཏའི་ཚ་བོ་འཕགས་པ་བློ་གྲོས་རྒྱལ་མཚན་ཟེར་བྱས་ཞུས་ཡོར་བ་ཨ་ནི་ལྷན་དུ་ད་ཁྲིད་གནང་ཡོག་རེད་ལ་ནི་ད་ལྟ་གོང་ལ་གསུངས་པ་ནང་བཞིན་རེད་ས་པཎ་ཡིན་པ་ཡིན་ན་ཡང་ཏག་ཏག་བོད་ལ་ཚུར་ཕེབས་མ་ཐུབ་པ་ནི་ས་གནས་ཧོར་གྱིས་ད་སྟངས་འཛིན་བྱས་པའི་ས་ཁུལ་ནང་ལོགས་ལ་ནི་དགོངས་པ་རྫོགས་ཡོག་རེད་ལ་དེའི་རྗེས་ལ་གོ་དན་ཧན་ཡང་ད་སྐབས་དེ་དུས་ཀྱི་སོག་པོའི་རྒྱལ་པོ་ས་པཎ་གདན་འདྲེན་ཞུས་གནང་མཁན་རྒྱལ་པོ་ཡིན་ནའི་ལས་ནི་དགོངས་པ་རྫོགས་ད་འདས་གྲོངས་ལ་ཕྱིན་པ་འདི་འདྲ་ཅིག་གི་ཐོག་ནས་ནི་བསྐྱར་དུ་ཡང་བོད་ནང་ལོགས་ལ་ཉེན་ཁ་གསར་པ་ཅིག་སླེབས་ཀྱི་ཡོར་བ། ལའོ་སྒྲོལ་དཀར་ལགས་མཚོན་ན་ང་ཚོས་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་དང་གོ་དན་ཁང་གི་སྤྱིར་བཏང་གི་འབྲེལ་བ་དང་དུས་སྐབས་དེའི་སྐབས་སུ་གོ་དན་ཁང་གི་གནས་བབ་བརྗོད་བར། ལའོ། ང་ཚོས་ཡོངས་གྲགས་ལ་ནམ་རྒྱུན་གོ་བདེའི་ལོ་རྒྱུས་ག་འདྲ་ལས་ང་ཚོའི་ནང་གི་གོ་དན་ཁང་དེ་སྐབས་སུ་ཧོར་གྱི་རྒྱལ་པོ་ཡིན་པར་ལོ་རྒྱུས་ལ་ངོས་འཛིན་གནང་གི་ཡོད་རེད་བ། གོ་དན་ཁང་དེ་ཧོར་གྱི་རྒྱལ་པོ་མ་རེད།

ཨ་ནེ་དབང་གནང་ཡ་འདི་ཡིན་ནའི་རེད། ད་བོད་དང་ཧོར་གྱི་ཡུལ་གྲུའི་དབར་དམིགས་བསལ་གྱི་འབྲེལ་བ་གཏིང་ཟབ་རུ་ཕྱིན་པའི་རྣམ་པ་འདི་འཆར་གྱི་ཡོད་རེད་བྱས་ཙང་ང་ཚོ་སྟོབས་ལགས་ཀྱིས་ཡང་སྐབས་དེ་དུས་ཀྱི་འགྲོ་མགོན་ཆོས་རྒྱལ་འཕགས་པ་ཧོར་ལ་གདན་འདྲེན་ཞུས་གནང་པ་དང་ཆེན་པོ་ཧོར་གྱི་ཡུལ་གྲུ་ཞེས་བཅས་ཞུ་གི་ཡོད་ལ་ཧོར་གོང་མའི་ཨ་ནེ་མཆོད་ཡོན་གྱི་འབྲེལ་བ་ཞུ་གི་ཡོད་དུས་དེའི་སྐབས་ཀྱི་ཨ་ནེ་དམིགས་བསལ་གྱི་འབྲེལ་བ་འདི་ཡང་ང་ཚོ་མུ་མཐུད་ངོ་སྤྲོད་གནང་རོགས་གནང། ལའོ་འགྲོ་ག་ལ་ད་ཧོར་གྱི་ཨ་ནེ་རྒྱལ་པོ་སེ་ཆེན་ཁང། ད་ཁ་ཤས་ཀྱིས་ཁུབ་ལའི་ཁང་ཡང་ལབ་ཀྱི་ཡོད་རེད་བ། དེ་དང་ཨ་ནི་འགྲོ་མགོན་ཆོས་རྒྱལ་འཕགས་པ་གཉིས་ཀྱི་བར་ལ་ཨ་ནི་མཆོད་ཡོན་གྱི་འབྲེལ་བ་དང་ཕན་ཚུན་གྱི་ད་བླ་སློབ་ཀྱི་འབྲེལ་བ་བྱུང་རེད་བ་ལ་ཕན་ཚུན་མཆོད་ཡོན་གྱི་འབྲེལ་བ་ཡང་བྱུང་བར་ཞུ་དགོས་རེད་བ་འོ་དེའི་གི་གནས་སྟངས་དེ་ག་འདྲ་འདུག་ཟེར་ཞུ་ཡས་ཐོག་ལ་ད་གནད་འགག་གཙོ་བོ་དུ་འགྲོ་ག་ལ་དུས་སྐབས་དེའི་སྐབས་སུ་ད་སྤྱི་ལོ་ཆིག་སྟོང་ཉིས་བརྒྱ་ལྔ་བཅུ་ད་ང་གཅིག་ང་གཉིས་གཡས་གཡོན་དེ་ཚོ་ལ་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་ཧོར་ཡུལ་ལ་སུ་ཀུ་ར་ད་ཏི་སྐུ་མྱ་ངན་ལས་འདས་རེད་བ། མྱ་ངན་ལས་འདས་ཀྱི་དུས་ཀྱི་ཕྱི་ལོ་ཙམ་ལ་ཨ་ནི་གོ་དན་ཞུ་མཁན་དེ་ཁོ་རང་ཧོར་གྱི་རྒྱལ་པོ་དེ་ཡང་ཨ་ནི་ག་ཟེར་ན་ཁོ་རང་འདས་གྲོངས་སུ་ཕྱིན་འགྲོ་བ། ད་འདི་འདྲས་ཀྱི་དུས་སྐབས་དེའི་སྐབས་སུ་ད་འགྲོ་མགོན་ཆོས་རྒྱལ་འཕགས་པ་ཆ་བཞག་པ་ན་ཕྱི་ལོ་ཆིག་སྟོང་ཉིས་བརྒྱ་བཞི་བཅུ་གཡས་གཡོན་ལ་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་བོད་ནས་ཕར་ཧོར་གྱི་ཡུལ་ལ་ཆིབས་བསྒྱུར་གནང་དུས་སྐབས་སུ་ལྷན་རྒྱས་ལ་ན་ཕྱི་ནང་འདིར་ནི་ཧ་ལམ་དགུང་ལོ་བཅུ་ལྔ་བ་ལ་དགུང་ལོ་བཅུ་གཉིས་ཡན་ཡོན་ཅིག་རེད་ཁོང་རང་དང་ཁོང་རང་གི་ད་སྐུ་མཆེད་གཞོན་པ། འགྲོ་མགོན། ཕྱག་ན་ཞུ་མཁན་ཞིག་ཡོད་རེད། འགྲོ་མགོན་ཕྱག་ན་དང་འགྲོ་མགོན་ཆོས་རྒྱལ་འཕགས་པ་གཉིས་གཅིག་དགུང་ལོ་དྲུག་བྱས་གཅིག་བཅུ་གཉིས་གཡས་གཡོན་རེད། འགྲོ་མགོན་ཆོས་རྒྱལ་འཕགས་པ་དགུང་ལོ་བཅུ་གཉིས་གཡས་གཡོན་ཞིག་ལ་མར་ལྷན་རྒྱས་ལ་ཆིབས་བྱས་ད་ལྟ་ས་སྐྱ་པཎ་ཆེན་ཀུན་དགའ་རྒྱལ་མཚན་གྱི་ཆོས་དང་ནི། འཇིག་རྟེན་གྱི་འགྲོ་སྟངས་དེ་ཚོ་སློབ་གཉེར་གནང་ཡས་དང་དེ་འདྲས་ཀྱི་རྒྱུད་འགྲེལ་གནང་ཡས་ཀྱི་ཆེད་དུ་རང་ཡིན་ས་རེད་བ། ད་ད་དེ་འདྲས་ཀྱི་ཆེད་དུ་ཆིབས་བྱས་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ང་གཉིས་གཡས་གཡོན་དེ་ཚོ་ལ་ཨ་ནི་འགྲོ་མགོན་ཆོས་རྒྱལ་འཕགས་པ་ཧོར་ཡུལ་རང་ལ་སྐབས་དེ་དུས་བཞུགས་བཞུགས་ལས་བཞུར་བ། ཧོར་ཡུལ་ལ་བཞུགས་བཞུགས་བྱས། ཨ་ནི་དུས་སྐབས་དེའི་སྐབས་སུ་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་ད་སྐུ་མྱ་ངན་ལས་འདས་ཀྱི་གནད་དེ་ཚོ་ཡོང་གི་འདུག་ཡོང་ཡོད་དུས་སྐབས་སུ་ད་སྐུ་མྱ་ངན་ལས་མ་འདས་གོང་ལ་ད་འགྲོ་མགོན་ཆོས་རྒྱལ་འཕགས་པ་གི་ཐུགས་ཀྱི་མཁྱེན་པ་དང་ད་དུས་ཀྱི་འཇོན་ཐང་ཟེར་ན་འདྲ་ཆོས་ཀྱི་ད་མཁྱེན་པ་དེ་ཚང་མ་ལ་ཨ་ནི་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་ཁོང་རང་གི་ངོས་ནས་ཨ་ནི་ག་ཟེར་ན་ཐུགས་ཡིད་འཕྲོག་པ་ཟེར་ན་འདྲ་ཐུགས་བློ་ཁེལ་བྱས་ཨ་ནི་བསྟན་པ་ཕར་གཏད་ཤར་སྐྱོར་ལུགས་ཞིག་དང་ཨ་ནི་ག་ཟེར་ན་ཞལ་ཆེམས་ལུགས་ཞིག་མང་པོ་ཞིག་བྱས་གནང་གི་གནས་ཚུལ་འདི་འདྲ་ཞིག་གསལ་བསྡད་ཀྱི་འདུག་ད་ང་ཚོའི་དེ་རིང་བྱས་པའི་ཁུངས་ལུང་གཙོ་བོ་དེ་ས་སྐྱའི་གདུང་རབས་ངོ་མཚར་བང་མཛོད་ཞུ་མཁན་ཞིག་ཡོད་རེད་ད། འདི་གི་ནང་ལ་གཞི་བཞག་ན་གཙོ་བོ་དེ་འདྲ་ལ་འཁོད་བསྡད་པ་རེད། བྱས་ཙང་ད་དེ་ཅིག་བྱེད་དུས་སྐབས་སུ། ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་མྱ་ངན་ལས་འདས་རྗེས་ད་བེ་ཧོར་དང་བོད་ཀྱི་བར་ལ་ད་གངས་ཅན་བོད་ཀྱི་ཆོས་ལུགས་གྲུབ་མཐའ་གཞན་པ་ཚོ་དང་ཧོར་དང་འབྲེལ་བ་ཞིག་མང་པོ་ཞིག་ཞུས་བསྡད་ཡོད་རེད་ཁ་སང་ང་ཚོས་ཞུས་བསྡད་རང་བོད་ཀྱི་ཆོས་ལུགས་གྲུབ་མཐའ་དང་ཨ་ནི་ཧོར་གྱི་རྒྱལ་དོན་དེ་ཚོ་ཕན་ཚུན་མཆོད་ཡོན་གྱི་འབྲེལ་བ་ལུགས་བྱས་རྗེས་སོ་སོའི་གི་སྲིད་དབང་དང་གྲུབ་མཐའ་ཀྱི་ག་རེ་ཟེར་ན་ད། སྟོབས་ཤུགས་ལུས་ཤིག་ཡར་འཕེལ་ཐབས་བྱེད་ཀྱི་འདི་འདྲས་ཀྱི་གནས་ཚུལ་ལུས་ཤིག་ཐོན་བསྡད་ཡོད་རེད། ད་སྐབས་དེ་དུས་ས་སྐྱ་པ་ལ་ཆ་བྱས་ན་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་སྐུ་མྱ་ངན་ལས་འདས་པ་ཡིན་པར་སོང་ཙང་ད་དུས་ཀྱི་ས་སྐྱའི་ཀྱི་ཐོག་ནས་ཨ་ནི་ག་རེ་ཟེར་ན་ཆོས་སྲིད་ཀྱི་ཐུགས་འགན་བཞེས་ཡས་ལུས་ཏེ་ད་འགྲོ་མགོན་ཆོས་རྒྱལ་འཕགས་པ་ཀྱི་སྒང་ལ་བབས་བསྡད་ཡོད་བཟོ་འདྲ་ཆགས་ཡས་དེ་བཞིན་འགྲོ་མགོན་ཆོས་རྒྱལ་འཕགས་པ་སྐབས་དེ་དུས་ད་གང་བྱས་འདི་འདྲས་ཀྱི་གནས་སྟངས་ཅིག་ལ་མར་བཞུགས་བསྡད་ཡོད་རེད་ད་ཡིན་པ་ཡིན་ན་གང་ལ་ཟེར་ན་ད་དེའི་གནས་ཚུལ་ལ་འགྱུར་བ་ལུས་ཤིག་ག་རེ་ཕྱིན་རེད་ཟེར་ན་སྔོན་མ་ཡིན་ན་ས་སྐྱ་ནས་ཀུན་དགའ་རྒྱལ་མཚན་གདན་འདྲེན་ཞུ་མཁན་དེ་གོ་དན་རེད། གོ་དན་ལབ་མཁན་དེ་ཁོ་རང་གི་སོག་པོའི་གི་རྒྱལ་རྒྱུད་གཅིག་གི་ཡ་རྒྱལ་རྒྱུད་ལོ་ཞིག་མར་ཡོང་གི་ཡོད་པ་རེད། ད་དེ་འདྲ་འགྲོ་མགོན་ཆོས་རྒྱལ་འཕགས་པ་དེ་སོག་པོའི་གི་རྒྱལ་རྒྱུད་ཡང་གཞན་པ་ཞིག་ཐོ་ལོ་ནོ་ཡོན་ལབ་མཁན་ཞིག་ཡོད་པ་རེད་ཁོའི་གི་རྒྱུད་པ་ནས་མར་ཡོང་ཤ་རྒྱུད་གི་ཡས་གི་སོག་པོའི་གི་རྒྱལ་པོ་ཇིང་གེ་སི་ཁང་གི་བུ་རྒྱུད་རང་བྱས་ཡིན་ན་བུ་རྒྱུད་གི་ད་ཁོ་བུ་རྒྱུད་ཆད་སྟངས་ལོ་ཅིག་ལོགས་ཀ་ལོགས་ཀ་ཡོང་གི་བ་དེ་འདྲས་གི་ཆད་སྟངས་ལོགས་ཀ་ལོ་ཅིག་གོ་དན་དང་སེ་ཆེན་ཁང་གཉིས་ཁོ་རང་ཚོའི་གི་ཁུབ་ལེ་ཁང་གི་རྒྱལ་རྒྱུད་ཡིན་པ་གང་ཞིག་ལ་ཁོ་རང་གི་པ་ཕ་ལོགས་ཀ་ལོགས་ཀ་བྱས་ཅིག་རྒྱལ་རྒྱུད་དེ་འདྲ་བྱས་བསྡད་ཀྱི་ཡོད་རེད་ཨང། དེ་དེ་འདྲ་བྱས་པ་མ་ཚད་ཁོ་རང་ཚོའི་གི་དབང་སྒྱུར་བྱེད་སའི་གི་ཅིག་ཁྱབ་ཁོངས་ལོ་དེ་ཡང་ལོགས་ཀ་ལོ་བྱས་པ་དཔེ་བྱས་ན་ཁུབ་ལེ་ཁང་བྱས་ན་དུས་སྐབས་དེ་ཤུགས་ཆེ་ཤོས་དེ་རྒྱ་ནག་གི་ངོས་ལ་མར་དབང་སྒྱུར་བྱས་དང་ད་རྒྱ་ནག་གི་ལྷོ་ནུབ་རྒྱལ་རྒྱུད་དང་འདི་འདྲའི་ངོས་ལ་དབང་བསྒྱུར་བྱས་ཏེ་འདི་འདྲས་གྱིས་ཅིག་བྱས་དེ་རེད་གོ་དན་བྱས་བཞག་པས་ན་ད་སྐབས་དུས་ཁོ་ལ་ང་ཚོས་ཀྱི་བོད་དང་འབྲེལ་ཡོད་ཀྱི་ད་དེང་སང་གི་བྱས་ན། ཞི་ཞ་སྐྱེས་ཡིན་བཞོ་ར་ད་སྐྱེས་ག་རེ་ཟེར་ན་ང་ཚོས་སྔོན་མ་བྱས་ན་མི་ཉག་ཟེར་གྱི་རེད་པ་ཤ་འོ་དེའི་གཡས་གཡོན་དེ་ལ་ག་རེ་ཟེར་ན་ཕྱོགས་དེ་མིན་ཀན་སུའུ་ངོས་ལ་ཕྱོགས་ནས་ལ་དབང་བསྒྱུར་བྱས་ཀྱི་ཁོ་རང་གི་ས་བབ་ཏུ་ཆགས་བསྡད་རོ། ད་དེ་འདྲས་ཀྱི་གནས་ཚུལ་སྐབས་སུ་གོ་དན་མྱ་ངན་ལས་འདས་རྗེས་ཨ་ནི་པའི་ཧོར་ཁོ་རང་གི་ཕེབས་ཏེ་རྒྱལ་པོ་ཁོ་རང་ད་དེ་སྐབས་དེ་དུས་ག་རེ་ཟེར་ན་མོང་གོ་ཧན་ཟེར་མཁན་ཞིག་ཡོད་པ་རེད་ཁོ་རང་གི་ཤི་བའི་སྐབས་སུ་ད་དེ་ཚོ་ལ་ས་སྐྱའི་དེ་ཀ་ཙམ་གྱིས་ཅིག་འབྲེལ་བ་ལོས་ཅིག་ཤུགས་ཆེ་བ་ཞིག་གནང་ཐུབ་ཡོད་ས་མ་རེད་ད་དེ་ཚོ་ལ་ས་སྐྱ་ལ་ལྷག་པའི་ད་རུང་དང་འབྲེལ་བ་ཤུགས་ཆེ་བ་ཞུ་ཐུབ་མཁན་དེ་སུ་ཡོད་རེད་ཟེར་ན་ཀརྨ་བཀའ་བརྒྱུད་དང་ད་དེ་ཚོའི་གྲས་འབྲི་གུང་དང་ལྷག་པར་དུ་ཀརྨ་བཀའ་བརྒྱུད་ཤུགས་ག་ལ་གང་འཚམས་ཆེན་པོ་ཡོད་རེད་ཀརྨ་བཀའ་བརྒྱུད་ཀྱི་ཐོག་ནས་འབྲེལ་བ་ཤུགས་ཆེ་བ་ལོས་ཞུས་རྗེས་ད་གནས་བབ་ལོ་དེ་འདྲ་ཅིག་ཆགས་བསྡད་ཡོད་རེད། ཆགས་བསྡད་དུས་སྐབས་སུ་ད་ས་སྐྱའི་གི་ག་རེ་ཟེར་ན་པའི་གཞི་བཅོལ་ས་གོ་དན་གྲོངས་པ་རེད་ད་ཡིན་པ་ཡིན་ན་ཡང་སྟབས་ཡག་པོ་ཟེར་ན་འདྲ་གནས་ཚུལ་གཅིག་ལ་ག་རེ་ཟེར་ན་ད་ལམ་འགྲོ་ཟེར་ན་འདྲ་དེ་འདྲའི་དེ་འདྲས་ཀྱི་སྐབས་སུ་དེ་འདྲ་ང་ཚོས་ཤོད་གི་སེ་ཆེན་ཁང་ལབ་མཁན་དེ་ད་དེང་སང་བྱས་ན་ང་ཚོས་ཡུན་ནན་རྒྱལ་རྒྱུད་གི་ས་ཁུལ་དེ་དེ་གཡས་གཡོན་དེར་བ་འདི་འདྲ་ཅིག་ལ་དམག་ལ་ཕར་འགྲོ་ཅིག་ཨ་ནི་དམག་ལི་ཁོ་ཚོའི་གི་ས་ཁུལ་དེ་ཚོ་དབང་དུ་བསྡུས་ཅིག་ཕར་ལོག་པའི་སྐབས་སུ་སེ་ཆེན་ཁང་གིས་ད་ས་སྐྱའི་ག་རེ་ཟེར་ན་ད་བླ་མ་རང་གི་མོ་རྒྱ་སྟེ་ཞུ་གི་ཡིན་ཟེར་གི་ཀ་ལ་ཞུ་སླད་ཅིག་ཨ་ནི་སྐབས་དེ་དུས་ས་སྐྱའི་བླ་མ་ད

སྔོན་མ་ངེད་ཚོས་ཚལ་པ་ལ་སོགས་པའི་འདྲི་རུས་ཀས་ནི་དྲི་བ་དྲིས་ན་འདི་འདྲས་ཡོང་གི་མི་འདུག་ཟེར་ད་ཁོ་རང་ཡིན་ན་དཔེ་དེ་དགུང་ལོ་ཆུང་ཆུང་ལ་ཞིབ་པ་ཅིག་གསུང་ཡས་འདུག་གཞི་ནས་ད་འདི་ལ་ནི་དྲི་བ་དྲི་ཡས་ལིག་མང་པོ་བོད་ཀྱི་དཔེ་བཞག་ན་ཕོ་རྒོད་ཤོས་དེ་སུ་རེད་ཟེར་ཡས་དྲིས་ལིག་ནི་རྗེ་བཙུན་མི་ལ་རས་པ་རེད་གསུང་ཡས་རྗེ་བཙུན་མི་ལ་རས་པ་ནི་ཕོ་རྒོད་པོ་ག་རེ་བྱས་རེད་ཟེར་དུས་སྒོས་སུ་ཨ་ནི་ཚེ་གཅིག་ལ་ལུས་གཅིག་ལ་སངས་རྒྱས་རེད་ཟེར་དབང་ཆེ་ཤོས་སུ་རེད་ཟེར་ན་ཆོས་རྒྱལ་མེས་དབོན་རྣམ་གསུམ་རེད་ཟེར

ད་དེ་འདྲས་ཡིན་པ་ནི་ཐང་གི་ལོ་རྒྱུས་ལྟས་ཟེར་དུས་སྒོས་སུ་ཀུབ་ལེ་སེ་ཆེན་ཁང་གིས་ཨ་ནི་ཐང་གི་ལོ་རྒྱུས་དངོས་གཞི་ལྟ་ཡོང་དུས་གནས་ཚུལ་དེ་འདྲ་ཐོན་པ་ཡིན་པ་སོགས་ན་དམིགས་བསལ་གྱི་དད་པ་ལུས་ཀྱིས་སྐྱེས་རྗེས་ཨ་ནི་ཐུགས་ཡིད་འཕྲོག་པོ་ལུས་ཀྱིས་བྱུང་ཏོ། ད་དེ་འདྲས་ཀྱི་དད་པ་དང་ཐུགས་ཡིད་འཕྲོག་པོ་བྱུང་དུས་སྒོས་སུ་འགྲོ་མགོན་ཆོས་རྒྱལ་འཕགས་པ་ལ་ཀུབ་ལེ་ཁང་གིས་ད་ཀུབ་ལེ་ཁང་དུས་སྐབས་དེ་འདྲས་གཉིས་བྱས་རྗེས་ད་བོད་ཀྱི་ཐོག་ལ་ཐེ་བྱུས་བྱས་ཏེ་ཁོ་ལ་གོ་སྐབས་རག་པ་ཟེར་ན་འདྲ། ཁོ་རང་གི་དབང་སྒྱུར་འོག་ལ་ཚུད་པ་ཡིན་ནམ་འདི་འདྲས་ཞིག་གནས་ཚུལ་བྱུང་ཡོད་ཟེར། ད་བོད་ཀྱི་ནང་ལ་དཔྱ་དང་ཁྲལ་བསྡུ་ཡས་ཀྱི་སྐོར་དུ་ནས་བཤད་ཡོད་འདུག་ཟེར་ད་དེ་འགྲོ་མགོན་ཆོས་རྒྱལ་འཕགས་པས་དང་ལེན་གནང་གི་མི་འདུག་ཨ་བོད་ནང་ལ་ག་རེ་ཟེར་ན་ས་བབ་སྐྱོ་བོ་རེད་མི་ཡང་ཉུང་ཉུང་རེད་འདི་འདྲས་ཀྱི་དཔྱ་དང་ཁྲལ་སྤྲོད་ཡས་ཡོད་མ་རེད་ཟེར་འདུག་གོ་སུ་བྱེད་དགོས་མེད་པ་བྱེད་རོགས་ཟེར་འདུག་ཟེར་ནི་ཀུབ་ལེ་ཁང་གིས་ཁས་ལེན་བྱེད་ཀྱི་མི་འདུག་ཁས་ལེན་མ་བྱས་དུས་སྒོས་སུ་ཨ་ནི་འགྲོ་མགོན་ཆོས་རྒྱལ་འཕགས་པས་དེ་འདྲས་ཁས་ལེན་མི་བྱེད་ན་ད་ང་ཨ་ནི་བོད་ཀྱི་ཕན་བདེ་བསམ་རྒྱུ་དེ་ད་བོད་མི་མང་གི་ཆེད་དུ་བསྒྲུགས་ཟེར་ཡོད་ཁ་ཟེར་འདི་འདུག་ལུགས་ཞིག་ཐོག་ལ་ཐེ་ར་འདི་འདྲས་མེད་ན་ནི་བོད་ལ་ཡ་ལོག་ཕེབས་ཀྱིན་གསུངས་ཡ་ལེ་རེད་དོ། ད་ལོག་ཕེབས་ཀྱིན་གསུངས་འདུག་པ་སོགས་ནི་གཙོ་བོ་དེ་ཁོ་རང་གིས་ད་སེ་ཆེན་ཁང་གི་ད་འགྲིག་གི་རེད་ཟེར་ལབ་འདུག་དེ་ཡིན་ནང་ལ་སེ་ཆེན་ཁང་གི་ད་ག་རེ་ཟེར་ན་བཙུན་མོ་དེ་ཟེར་ནི་ག་རེ་ཟེར་ན་ད་དེ་འདྲ་དེ་ལས་ང་ཚོའི་འགྲོ་མགོན་ཆོས་རྒྱལ་འཕགས་པ་ས་སྐྱ་པའི་རྒན་བླ་མ་དེ་ཚལ་པ་ལ་སོགས་པའི་གཞན་པ་དང་མི་འདྲ་བའི་མཁྱེན་པ་རྒྱས་པོ་ཞིག་འདུག་ཁོང་རང་ཡར་མ་བཏང་རྗེས་ང་ཚོས་ཆོས་འབྲེལ་ཞུས་དེ་གལ་ཆེ་བོ་ཞིག་འདུག་ཟེར་དུས་སྒོས་སུ་ཨ་ནི་གཞི་ནས་སེ་ཆེན་ཁང་གི་བཙུན་མོ་གིས་ག་རེ་ཟེར་ན་ད་སྐད་ཆ་ཞིག་ཟེར་ན་ད་རེ་བ་དེ་ལ་མོ་རང་གིས་ད་ཉན་འཇོག་ལུགས་བྱས་རྗེས་གཞི་ནས་ཨ་ནི། སྔོན་ལ་སེ་ཆེན་ཁང་ཁོ་རང་གི་ཆོས་ཆོས་ལེར་མ་ཞུས་བཙུན་མོ་གི་ཆོས་དེ་འདྲ་ཞུས་གནང་འདུག་འདུག་པ་བྱས་པ། ད་དེའི་ཆོས་དེ་ཞུས་རྗེས་ཨ་ནི་གཞི་ནས་བཙུན་མོ་ཡང་ཧང་ལུས་སང་བྱེད་དུས་གཞི་ནས་སོག་པོ་སེ་ཆེན་ཁང་ཁོ་རང་གི་མཆོད་ཡོན་གྱི་འབྲེལ་བ་བཙུགས་ཡོད་གི་སྐོར་ཞིག་བཙུགས་ཡོད་རེད་སྐོར་བཙུགས་ཡོང་འདུག་གི་སུ་ད་ཐོག་མའི་དུས་གནས་སྐབས་ལ་གང་འདྲ་ཞིག་ལ་གཏན་འབེབས་ལུས་བྱུང་ཡོད་རེད་ཟེར་ན་སྐབས་དེ་དུས་འགྲོ་མགོན་ཆོས་རྒྱལ་འཕགས་པ་དང་སེ་ཆེན་ཁང་གཉིས་ཀྱི་གོ་དབང་གོ་གནས་དང་དབང་ཚད་དེ་གཏན་འབེབས་ལུས་ཤིག་གནང་ཡོད་རེད། ད་གཙོ་བོ་དེ་སྐབས་དེ་ན

འགྲོ་མགོན་ཆོས་རྒྱལ་འཕགས་པ་ལ་ཀུབ་ལེ་ཁང་གིས་ནི་དབང་ཞུས་དུས་སྒོས་སུ་འགྲོ་མགོན་ཆོས་རྒྱལ་འཕགས་པས་དབང་ཞུ་ཞུ་དག་ལ་ཆ་རྐྱེན་ཚང་དགོས་པས་སོ་ཆ་རྐྱེན་ག་རེ་ཚང་དགོས་ཀྱི་རེད་ཟེར་དགོས་སོ་གཞི་ནས་ད་དབང་ཞུས་དུས་སྒོས་སུ་བླ་མ་གྲལ་གྱི་མགོ་ལ་བཞུགས་དགོས་པ་དང་དེ་ག་ནང་བཞིན་གྱི་ནམ་རྒྱུན་བླ་མའི་བཀའ་དང་མ་འགལ་བའི་ད་བྱ་བ་བྱེད་དགོས་པ་དང་འདི་འདྲས་ཀྱི་གནས་ཚུལ་དེ་ཚོ་མང་པོ་ཅིག་བཤད་ཡོད་འདུག་བླ་མས་གང་ལྟར་གསུངས་པ་དེ་ལ་བཀའ་ལ་ཉན་འཇོག་བྱེད་དགོས་དེ་འདྲས་མང་པོ་བྱུང་བ་དེ་དག་གོ་དན་ཁང་ཁོ་རང་གི་ངོས་ནས་ཡང་འདི་ཚོ་གནས་བབ་འགའ་ཤས་ཀྱི་ཐོག་ལ་དེ་འདྲ་དང་ལེན་བྱེད་ཐབས་མེད་པའི་གི་གནས་ཚུལ་ལོ་དེ་འདྲ་ཡོང་དུས་སུ་ཨ་ནི་བར་དེ་ལ་ད་བཙུན་མོ་གི་བར་པའི་ལོ་བྱས་རྗེས་ཨ་ནི་དབང་དང་ཆོས་དང་འབྲེལ་ཡོད་གི་གནད་དོན་ཐོག་ལ་ཨ་ནི་འགྲོ་མགོན་ཆོས་རྒྱལ་འཕགས་པ་གྲལ་གྱི་མགོ་ལ་བཞུགས་ཡ་དང་ཨ་ནི་མི་མང་གི་ཆབ་སྲིད་དང་འབྲེལ་ཡོད་གི་གནས་ཚུལ་དེ་འདྲ་ཚོགས་དུས་སྒོས་སུ་ཨ་ནི་ཡང། སེ་ཆེན་གན་ལ་མ་ཞུ་བ་ན་འབངས་མི་སེར་ནོན་གྱི་མ་རེད་ཟེར་དུས་སྐབས་སུ་ཨ་ནི་སེ་ཆེན་གན་ལ་ཞུ་དགོས་བཟོ་འདྲ་དང་ཨ་ནི་བོད་ཀྱི་གནས་ཚུལ་ཐོག་ལ་ཨ་ནི་འགྲོ་མགོན་ཆོས་རྒྱལ་འཕགས་པ་ཀྱི་བཀའ་མ་གནང་བ་སོང་ན་ད་ཐུགས་ལ་འབབ་གི་མེད་པ་ན་ཨ་ནི་དེ་མ་བྱེད་ཡས་སེ་ཆེན་གན་གི་ལུང་མ་བསྒྱུར་ཡས་ད་ལུང་མ་བསྒྱུར་ཟེར་ན་ད་ཁྲིམས་སུ་ཐག་གཅོད་མ་བྱེད་ཡས་ད་ཡིན་པ་ཡིན་ན་ལ་འགྲོ་མགོན་ཆོས་རྒྱལ་འཕགས་པ་ཀྱི་ངོས་ནས་རྒྱ་ནག་གི་ཐོག་ལ་སེ་ཆེན་གན་གི། ཁྲིམས་དང་དེ་འདྲ་བྱེད་སྒོ་དང་སྲིད་ཇུས་དེ་འདྲ་སྤེལ་དུས་སུ་དེ་ལ་ཞུ་བཟང་མ་གནང་ཡ་ད་ཞུ་བཟང་ཟེར་དུས་སྐབས་སུ་ང་ཚོས་དེ་ལ་ལ་འགྲོ་མགོན་ཆོས་རྒྱལ་འཕགས་པ་ཀྱི་ག་རེ་ཟེར་ན་ལམ་སྟོན་ཟེར་ན་འདྲ་རྒྱལ་པོ་ལགས་དེ་བྱེད་ན་འགྲིག་གི་མི་འདུག་བྱེད་དེ་བྱེད་ན་འགྲིག་གི་འདུག་ཟེར་གི་ང་ཚོས་ཅིག་རེ་བ་བཏོན་ཡོད་ཟོ་ར་རྒྱུ་མཚན་ག་རེ་རེད་ཟེར་ན་རྒྱ་དེ་མི་ཡུར་མི་ཐར་ཆེན་པོ་རེད་ཟེར་ད་སྐབས་དེ་དུས་རྒྱ་ནག་གི་མི་སེར་དེ་གི་སོག་པོ་ལ་ཚུར་ངོ་ལོག་ཧོར་ལ་ངོ་ལོག་རྒྱག་གི་རེད་བསམ་པའི་གི་ཞེད་སྣང་ལུ་ཞེ་པོ་བྱེད་བྱེད་ཧོར་གི་མི་ཆུང་ཆུང་སོག་རྒྱ་ནག་གི་མི་ཆུང། མི་མི་མང་པོ་ཅིག་གི་སེམས་འདེབས་ཚུལ་ལྟ་ངེས་ཀྱི་དང་གནས་ཚུལ་དང་དེ་འདྲས་ཀྱི་ཅིག་གི་དྲག་གནོན་བྱེད་ཀྱི་གནས་ཚུལ་ལ་ཤུགས་ཆེན་པོ་འབྱུང་དགོས་ཟེར་བ། འོ་དེ་འདྲས་ཀྱི་གནས་ཚུལ་དེའི་ཐོག་ནས་ད་སྒྲུང་གཏམ་བཟོས་ནས་བཤད་སྟངས་དེ་རེད་དེ་ཡིན་ན་ལ་ང་ཚོས་ཀྱི་དོན་དངོས་ཕར་རྡོག་རྡོག་ཕྱིན་པ་ཡིན་ན་དུས་སྐབས་འདིའི་སྐབས་སུ་ཆོས་ཀྱི་གནས་བབ་དང་སྲིད་ཀྱི་གནས་བབ་དེ་ཐག་གཅོད་བྱེད་ཅིང་ཆོས་ཀྱི་གནད་དོན་སྤེལ་དུས་སྐབས་སུ་ཨ་ནི་འགྲོ་མགོན་ཆོས་རྒྱལ་འཕགས་པའི་གི་བཀའ་ག་རེ་གནང་བ་དང་ཨ་ནི་འགྲོ་མགོན་ཆོས་རྒྱལ་འཕགས་པའི་གི་གོང་ལ་སུ་ཡང་མེད་པ་དེ་ག་ནང་བཞིན་ཆབ་སྲིད་དང་འདི་ཚོའི་གནས་ཚུལ

ཕུལ་ཡོད་རེད་པ་བྱས་ཙང་ད་ལྟ་གོང་ལ་ང་ཚོ་འདབ་ལགས་ཀྱིས་གསུངས་སོང་སོག་པོའི་ཡུལ་ཟེར་ན་རེད་ད་ཆེན་པོ་ཧོར་གི་ཡུལ་དེ་ཨ་ནི་གསང་སྔགས་རྡོ་རྗེ་ཐེག་པའི་བསྟན་པ་འདི་འགྲོ་མགོན་ཆོས་རྒྱལ་འཕགས་པའི་ད་དབང་གནང་བ་དང་འདི་ནས་ནི་དབུ་བརྙེས་པ་ཅིག་ཆགས་ཀྱི་ཡོད་རེད་པ་ད་འདིའི་དབང་ཡོན་གྱི་ཐོག་ལ་ཞུས་པ་ཡིན་ན་ལ་དབང་ཡོན་ལན་གསུམ་ཕུལ་བའི་ཐོག་ནས་ས་སྐྱའི་དབང་ཤུགས་འདི་འདྲས་ཅིག་ད་ཚུགས་ཡོང་གི་ཡོད་རེད་ཤི་ཙང་འདི་འདས་གཅིག་གི་ཐོག་ནས་ཡང་སྐུ་ངོ་ཞྭ་སྒབ་དབང་ཕྱུག་བདེ་ལྡན་མཆོག་ནས་ཡིན་ན་ལ། ཨ་ནི་ཧོར་གྱི་ཡུལ་ལ་ད་འགྲོ་མགོན་ཆོས་རྒྱལ་འཕགས་པས་གསང་སྔགས་རྡོ་རྗེ་ཐེག་པའི་དབང་གནང་བ་དང་དབང་ཡོན་ལན་གསུམ་ཕུལ་བ་འདིའི་སྐོར་ལས་ཡང་ངོ་སྤྲོད་གནང་བ་ཅིག་ཡོད་ཡང་འདི་ཅིག་ད་ལྟ་མཚམས་འདི་ནས་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞུ་གི་ཡིན། ཧོར་གྱི་ཡུལ་ལ་གསང་སྔགས་རྡོ་རྗེ་ཐེག་པའི་དབུ་བརྙེས་དེའི་དབང་ཡོན་དང་པོ་ལ་བོད་ཁྲི་སྐོར་བཅུ་གསུམ་ཕུལ་དབང་ཡོན་དང་པོ་དེ་དབང་གསུམ་གནང་ཙང་དབང་ཡོན་དང་པོ་དེ་བོད་ཁྲི་སྐོར་བཅུ་གསུམ་ཕུལ་བ་བོད་ཁྲི་སྐོར་བཅུ་གསུམ་བརྩི་སྟངས་འདི་འདི་རེད། ལ་སྟོད་ལྷོ་བྱང་གཉིས་ཆུ་མིག་དང། ཞྭ་ལུ་གཉིས་བྱང་འབྲོག་དང་གུར་མོ་གཉིས་སུ་བྱས་ད་དེ་གཙང་ངོས་ལ་རེད་གཙང་དང་སྟོད་ངོས་ལ་ཁྲི་བུ་ཁག་གཉིས་ཀྱི་ས་ཆ་རེད་ད་དེ་ནས་དབུས་ངོས་ལ་འབྲི་གུང་བཅས་ཕག་གྲུ་བཅས་རྒྱ་མ་བཅས་ཚལ་པ་བཅས་གཡའ་བཟང་པ་བཅས་བྱ་ཡུལ་ཏེ་ད་དེ་དབུས་ངོས་ཁྲི་དྲུག་རེད་ད་དབུས་གཙང་གཉིས་ཀྱི་བར་ལ་ཡར་འབྲོག་ཁྲི་གཅིག་བཅས་ཁྱོན་ཁྲི་སྐོར་བཅུ་གསུམ་ཟེར་མཁན་དེ་འདི་རེད་ད་དེ་དབང་ཡོན་དང་པོ་དེ་ཕུལ་རེད་དབང་ཡོན་གཉིས་པ་དེ་ཨ་ནི་རྒྱལ་པོ་མ་སྐྱེས་དགྲའི་གདུང་སྐལ་དེ་བཞིན་གཤེགས་པའི་རིང་བསྲེལ་གྱིས་གཙོས་པའི་བོད་ཆོལ་ཁ་གསུམ་གྱི་དབང་རིས་བདག་ཐོབ་དང་བཅས་པ་ཕུལ་ཟེར་ད་དབང་ཡོན་གཉིས་པ་དེ་བོད་ཆོལ་ཁ་གསུམ་ཕུལ་བ་རེད་བོད་ཆོལ་ཁ་གསུམ་བརྩི་སྟངས་དེ་འདི་ནང་ལ་ཡོད། བོད་ཆོལ་ཁ་གསུམ་ནི་སྟོད་མངའ་རིས་སྐོར་གསུམ་ནས་སོག་ལ་སྐྱ་བོ་ཡན་དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁ་སོག་ལ་སྐྱ་བོ་ནས་རྨ་ཆུའི་ཁུག་པ་བར་མདོ་སྟོད་མིའི་ཆོལ་ཁ་རྨ་ཆུའི་ཁུག་པ་ནས་རྒྱའི་མཆོད་རྟེན་དཀར་པོ་ཡན་མདོ་སྨད་རྟའི་ཆོལ་ཁ་འདི་ད་འདི་ག་འདི་ཆོལ་ཁ་གསུམ་པོ་འདི་ག་འདི་འདུག་སེ་ཕུལ་ཡོད་རེད་ད་འདིའི་སྐབས་ནས་ཨ་ནི་ང་ཚོ་བལ་རྟ་བོད་འདི་ག་ཆོལ་ཁ་གསུམ་པོ་འདི་ག་འདི་སྒང་ག་ས་སྐྱ་བླ་ཆེན་དང། དཔོན་ཆེན་བསྐོ་ཡ་ད་དུས་སུ་ག་འགའ་གནང་རེད་ད་འདི་ནས་དབང་ཡོན་བཞི་པ་འདི་དབང་རྟིང་མ་ལ་རྒྱའི་མི་ཡུར་ཆེན་མོ་ཕུལ་ཞིང་ཏི་ཤིར་ཞེས་པའི་རྒྱལ་པོའི་དབུ་བླའི་མཚན་གསོལ་ཧ་བ་དེ་དེ་ཀུ་ན་ལ་ཁུབ་ལེ་ཁཱང་གིས་ཆོས་དང་དབང་ཞུ་དུས་བཞུགས་ས་དམའ་བོར་བཞུགས་ཤིང་གཞུང་དོན་སྐབས་བཞུགས་ཁྲི་མཐོ་དམའ་མཉམ་པ་ལ་བཞུགས་ཟེར་ད་ཕྱི་རྒྱལ་གྱི་དེབ་ཅིག་ནང་དེ་དབང་ཞུ་གནང་སྒང་ལ་རྒྱལ་པོ་ས་དིལ་མ་དམའ་བོ་ཅིག་བཞུགས་པ་མ་གཏོགས་ཅི། གཞན་ཡང་དུས་རྒྱུན་ནས་བཞུགས་ཁྲི་མཐོ་དམའ་གཅིག་པ་ནང་བཞིན་གྱི་གནང་གིས་སུ་བྱས་ནས་ད་འདི་འདྲ་ཅིག་བྲིས་འདུག་བ། ད་དེའི་འདིར་དབང་ཡོན་བཞི་པ་དེ་རྒྱའི་མི་ཡུར་ཆེན་མོ་ཟེར་དེ་གསུང་སྟངས་མི་འདྲ་མང་པོ་ཅིག་གསུངས་བཞག་སུམ་པ་མཁན་པོ་དེ་ཅི་ལགས་གསུང་ན་ནི་རྒྱ་ནག་ལ་ལུང་པ་ཅིག་ཕུལ་བ་རེད། ངས་ཡིག་ཆ་དེ་ཚོ་མང་པོ་བལྟས་པའི་སྒང་ལ་འདི་ལས་ཆ་ཤས་བུ་ཡོད། ས་སྐྱ་པཎྜི་ཏའི་སྐབས་ལ་དཀའ་ན་ནི་ད་རྒྱ་ནག་ལ་གནས་པའི་མི་འབོར་ཆེན་པོ་སོང་ཙང་ནི་ལོ་དགུ་ཡན་ཆོད་དེ་ག་དེ་ག་འགའ་ལོ་བཅུ་བཅུའི་མཚམས་ལ་ནི་ཁྱུ་དེད་བྱས་ནས་མཚོ་ལ་གཡུག་གཡུག་རེད་གཡུག་གཡུག་རེད་ཟེར་ནི་འདི་དག་ནི་མེད་པ་བཟོས་ན་དེ་འདི་ད་དབང་ཡོན་གསུམ་པའི་སྐབས་དེ་གཏན་ནས་གཙང་མ་བཅད་པ་དེ་ཡིན་ཞེས་ངས་འདི་སུས་ག་ཡིན་ཟེར་ན་བསྔོ་བ་ཅིག་གནང་བཞག་འདི་སྐབས་དེ་འགྲོ་མགོན་ཆོས་རྒྱལ་འཕགས་པས་བསྔོ་བ་ཅིག་གནང་བཞག་བསྔོ་བ་འདི་ནང་འདི་འདྲ་གསུངས་ཡོད་རེད། ནམ་མཁའི་ཁམས་ནི་ཁྲག་གི་མདོག་ལྟར་དམར་རྐང་ལེབ་རོ་ཡིས་ཕྱི་ཡི་རྒྱ་མཚོ་ཁེབས་འདི་འདྲ་བཅད་པའི་དགེ་བ་གང་ཡིན་འདི། མཁྱེན་རབ་དབང་ཕྱུག་ཐུགས་དགོངས་རྫོགས་ཕྱིར་དང་ཕན་བདེའི་བསྟན་པ་རབ་ཏུ་རྒྱས་པ་དང། མི་དབང་སྐུ་ཚེ་རབ་ཏུ་བརྟན་ཕྱིར་བསྔོ་བའོ། ཅེས་ནི་བསྔོ་བ་འདི་འདྲ་ཞིག་གནང་བཞག་ད་འདི་ནང་དེ། མི་མང་པོ་ཆུ་ལ་གཡུག་པ་ཡང་ཡིན་པ་དང། འདི་ཚོ་བཅད་པའི་དགེ་བ་འདིས། མཁྱེན་རབ་དབང་ཕྱུག་ཟེར་དུས་ས་སྐྱ་པཎྜི་ཏའི། ཐུགས་དགོངས་ཟབ་མོ་ཡོངས་སུ་རྫོགས་པ་དང། སངས་རྒྱས་ཀྱི་བསྟན་པ་རྒྱས་པ་དང། མི་དབང། སྐུ་ཚེ་རབ་ཏུ་བརྟན་ཕྱིར་གསུངས་མི་དབང་ཟེར་མཁན་ཁུབ་ལེ་ཁཱང་རེད་བྱས་ཙང་ཨ་ནི་ཁོང་སྐུ་ཚེ་བརྟན་པ་འདི་འདྲས་ལ་བསྔོ་བ་ཅིག་གནང་བཞག་འདི་འདྲས་སོང་ཙང་འདི་ཕལ་ཆེར་ད་མི་ཡུར་ཆེན་མོ་ཟེར་ཡ་འདི་ངས་མི་ཁྱུ་དེད་བྱས་ནས་ཆུ་ལ་གཡུག་ཡ་འདི་ལ་བཤད་ཀྱི་ཡོད། ལོང། ཨ་སྟོབས་ལགས་ཀྱིས་ད་ད་ད་ང་ཚོ་ཡང་གོང་ལ་ངོ་སྤྲོད་གནང་ཡ་གཙོ་དེ་ཡིན་པ་ཡིན་ན། འགྲོ་མགོན་ཆོས་རྒྱལ་འཕགས་པ་དང་ཨ་ནི་ཧོར་གོང་མའི་ད་མཆོད་ཡོན་གྱི་འབྲེལ་བ་དབུ་བཙུགས་པ་དང་དེའི་སྐོར་གྱི་གནས་ཚུལ་ཅིག་གསུངས་སོང་ལ། དེ་ནས་རིམ་པས་བོད་སིལ་བུ་འཐོར་བའི་རྗེས་ལ་ད་བོད་ཀྱི་ས་ཁུལ་ནང་ལོགས་ལ་དབང་བསྒྱུར་མཁན་འདིས་ས་སྐྱའི་ད་སྲིད་དབང་འདི་ཆགས་ཀྱི་ཡོད་རེད་བྱས་ཙང་སྐབས་དེ་དུས་ཀྱི་ད་ས་སྐྱའི་སྲིད་དབང་འདིས་ཨ་ནི་གནས་སྟངས་ག་འདྲས་ཅིག་གི་ཐོག་ནས་བོད་ལ་དབང་བསྒྱུར་པ་ཅིག་གི་ཆགས་ཀྱི་ཡོད་རེད་ད་དེ་གའི་གི་རྨང་གཞི་དེ་ཡིན་པས་ན་གོང་གི་བོད་དང་ཆེན་པོ་ཧོར་གྱི་ཡུལ་གྲུའི་མཆོད་ཡོན་གྱི་འབྲེལ་བ་ནས་ཆགས་ཀྱི་ཡོད་པ་ཅིག་རེད་བ། ལགས་སྒྲོལ་དཀར་ལགས་ད་དེ་ང་ཚོས་གོང་དུ་ཞུས་ཀྱི་ས་སྐྱའི་གདུང་རབས་ངོ་མཚར་བང་མཛོད་དང་འདི་ག་ནང་བཞིན་གྱི་སྟག་ཚང་དཔལ་འབྱོར་བཟང་པོ་གིས་བརྩམས་པའི་རྒྱ་བོད་ཡིག་ཚང་ཆེན་མོ་ཞུ་ཡས་ཀྱི་ང་ཚོའི་ཆོས་འབྱུང་ལོ་རྒྱུས་དེ་ཚོ་དང་ཧོར་ཁོ་རང་གི་ལོ་རྒྱུས་ཀྱི་དེབ་ཐེར་དེ་ཚོ་དང་ནི་རྒྱ་ནག་གི་ཡོན་གྱི་ཆབ་སྲིད་ཀྱི་འགྱུར་སྟངས་ཀྱི་གནས་ཚུལ་དེ་ཚོ་ལ་བལྟ་བ་ན། དེ་ལ་ང་ཚོས་དེའི་ཐོག་ལ་བལྟས་ཚོད་དེ་དཀའ་ངལ་ལོ་ཞིག་ནང་འདྲ། གནས་སྟངས་ལོ་ཞིག་བལྟས་ཚོད་སྨྱོ་བ་བལྟས་འཇོག་སྲིད་གོ་རེ་ཅིག་ཅིག་ཡོང་གི་འདུག་ཨ། གནས་ཚུལ་ཁ་གསལ་པོ་བཟོ་དགོས་ཡ་དེ་ལས་དེའི་གནད་འགག་ཅིག་རེད་ཤག་ད་ད་ལྟ་རྒྱ་ནག་དམར་ཤོག་གཞུང་འདིས་བོད་འདི་ཡོན་ནས་ནི་རྒྱ་ནག་གི་མངའ་ཁོངས་ཡིན་ཟེར་ཡག་གི་ཡང

དབང། བར་སྣང་རེ་བསྲེག་ཞོར་བ། དབང། དབང་སྣང་རེ་བསྲེག་གསང་སྔགས་རྡོ་རྗེ་ཐེག་པའི་དབང་སྣང་རེ་བསྲེག་སྟེ་ང་འཛུལ་བའི་ཆོས་འབྱུང་ལོ་རྒྱུས་ས་སྐྱའི་གདུང་རབས་ཞེས་བྱ་ལོ་ཕྱེད་པ་ན་ཆིག་སྟོང་ཉིས་བརྒྱ་ལྔ་བཅུ་ངག་གསུམ་ལ། ཆ་ཚང་ལོ་ཞིག་གནང་སྐྱོ་ཟེར་བ་རེད། ཆོས་འཁོར་བཅུ་གསུམ་ཚུལ་སྣང་བ་དང་བར་དབང་བར་ཕུར་བ་བསྲེག་ཞོར་བ། ཨ་ནི་དེབ་ཀྱི་འགྲོས་ཀ་ལ་བཟུང་བའི་ཏིལ་ཞིག་གོ་ནའི་ཕུར་རེ་བསྲེག་ཞོར་དང་ང་འཛུལ། ང་འཛུལ་བྱས་ན་ཆོས་འབྱུང་ལོ་རྒྱུས་རྣམས་ལ་ཏིལ་ཞིག་ལ་ཡོད་ཁོ་འཛུལ་བྱས་ན་གུར་ཞིག་ལ་ཡོད་རེད། ཏིལ་ཞིག་དང་གུར་ཞིག་གཉིས་ལ་གཏད་ཚེ་ཁྱད་པར་ལ་ཞོར་བ། ཏིལ། ཏི་ཧྲི་ལབ་ན་ཏཱ་ཧྲི་ལབ་ཡག་དེ་རེད། དེ་ལྟར་ན་རྒྱལ་པོའི་གི་དབུ་བླ་ཟེར་གྱི་ཡོད་རེད། གུ་ཧྲི་ལབ་མཁན་དེ་གོ་ཧྲི་ལབ་ཡག་དེ་རེད། གོ་ཧྲི་ལབ་ན་རྒྱལ་ཁབ་གི་དབུ་བླ་ཟེར་གྱི་ཡོད་རེད། དེ་ལྟའི་ཚུལ་ཁོ་རང་གི་ཁྱད་པར་ལ་བརྗོད་ས་རེད། ང་ཚོས་བལྟས་ས་ན་རྒྱལ་པོའི་དབུ་བླ་དང་རྒྱལ་ཁབ་གི་དབུ་བླ་ཟེར་ངེས་སོ་རེད། ཁྱད་པར་ཆེན་པོ་ལ་ཞིག་འདུག་ཨ། ཁོ་གཉིས་ལ་ཏོག་ཙམ་ཁྱད་པར་ཤུགས་ཆེ་བོ་ལ་གྱུར་དགོས། དེ་ཆེད་དུ་སྒོས་སུ་ང་ཚོས་ཆོས་འབྱུང་ལོ་རྒྱུས་ནང་ལ་ཆིག་སྟོང་ཉིས་བརྒྱ་ལྔ་བཅུ་ང་གསུམ་ལོ་ལ་ཕུལ་བའི་གི་འཁོད་དེ་བར་ས་སྐྱའི་གདུང་རབས་ལ་ཆ་བཞག་པ་ན། ད་ཡིན་པ་ཡིན་ནང་ལ་ཡང་དེ་ཤ་ཉམས་ཞིབ་བྱེད་མཁན་དང་ཨ་ནི་ལྷག་པར་དུ་ཨ་ནི་འགྲོ་མགོན་ཆོས་རྒྱལ་འཕགས་པ་ལ་དབང་ཕུལ་རེད་ཟེར་ཡ་དང་ནི་ཁྲི་སྐོར་བཅུ་གསུམ་ཕུལ་རེད་ཡང་མིན་ན་ཆོལ་ཁ་གསུམ་ཕུལ་རེད་ཟེར་ཡ་གི་གནས་ཚུལ་འདི་ཚོ་བྱས་སྐབས་དེ་དུས་ཡིན་ན་སྤྱི་ལོ་ཆིག་སྟོང་ཉིས་བརྒྱ་ལྔ་བཅུ་ང་གསུམ་ལོར་ལ་སེ་ཆེན་ཁན་ལ་དབང་མཛད་དེ་ཡོད་རེད་ཟེར་དགོས་སུ་དེ་ཏོག་ཙམ་བསམ་བློ་བཏང་ངེས་ལོས་སུ་ཡོད་རེད་རྒྱུ་མཚན་ག་རེ་རེད་ཟེར་ན་སྐབས་དེ་དུས་སེ་ཆེན་ཁན་ད་གིན་ང་ཚོའི་གོང་ལ་ཞུས་པ་ནང་དང་སྔ་ལྟས་སུ་དྲ་མ་སོ་ན་གཅིག་གི་འགོ་གཙོ་རེད་མ་གཏོགས་པའི་ཧོར་ཁོ་རང་ཆེན་པོ་ཧོར་ཁོ་རང་གི་རྒྱལ་པོ་གཙོ་བོ་དེ་ཁ་གན་ཁོ་རང་ཆགས་བསྡད་ཡོད་མ་རེད་བ། བྱས་ཡོད་འདུག་དགོས་སུ། ད་ཁ་གན་མ་ཆགས་པ་ཡིན་པ་ན་ཨ་ནི་ཁོ་ཚོའི་ཡིག་ཆ་ནང་ལ་གོ་ཧྲི་ཟེར་བསྡད་ཡོད་ར། གོ་ཧྲི་ནི་རྒྱལ་ཁབ་དབུ་བླ་ཟེར་དེ་དེ་ཆ་ཡེ་ཞིག་མེ་སྒྱོགས་སུ་ར་ཞིག་ཅིག་ཟེར་ལ་ཉི་ད་ཆ་ར་ཆ་གོ་ང་དེ་རྒྱལ་པོའི་དབུ་བླ་ཟེར་ཅེས་ཟེར་ར་བ་ལ། ཨོ་རྒྱལ་པོའི་དབུ་བླ་ར་རྒྱལ་པོ་དེ་ད་གིན་ང་ཚོས་ཞུས་ཡོད་ར་རྒྱལ་པོ་ཆུང་ཆུང་མང་པོ་ཟེར་ནི་རྒྱལ་པོ་ཆེན་པོ་ཅིག་ཡོད་ར་ཟེར་གྱི་ཡོད་ར་ཨ་རྒྱལ་པོ་ཆེན་པོ་ལབ་མཁན་དེ་ལ་ཀིང་ཨོབ་ཀིང་ལབ་ཀྱི་འདུག་ག་ཅི་ཀྲང་ཀིང་ཅེ་ཨ་ནི་དེའི་ནང་གི་རྒྱལ་པོའི་ཡང་རྒྱལ་པོ་ལབ་མཁན་དེ་ད་ཁ་གན་ལབ་མཁན་དེ་ཆགས་བསྡད་དགོས་རེད་སོག་པོ་ཁོ་རང་གི་དེ་ག་པར་བསྡད་ཡོད་ར་ཟེར་ན་སོག་ཡུལ་རང་ལ་བསྡད་ཡོད་ར་སྐབས་དེ་དུས་སྤྱི་ལོ་ཆིག་སྟོང་ཉིས་བརྒྱ་ལྔ་བཅུ་ང་གསུམ་གཡས་གཡོན་དེ་ཚོ་ལ་ཁ་གན་འདི་སུ་རེད་ཟེར་ན་མོང་གོ་ཧན་ལབ་མཁན་དེ་རེད། ཨུ་ཧུ་ཨུ་ཧུ། བྱས་ཙང་མོང་གོ་ཧན་དེའི་ཚ་ཡུལ་གྱི་ལ་ཨ་ནི་ཁ་གན་འདི་ཀིང་ཨོབ་ཀིང་འདི་སུ་ཆགས་བསྡད་ཡོད་རེད་ཟེར་ན་སེ་ཆེན་ཁན་ཆགས་ཡོད་རེད་ང་ཚོའི་ཀུབ་ལེ་ཁན་ཆགས་ཡོད་རེད་ཡ་གོ་གནས་དེ་ལ་འཁོད་རེད། ཨོ་ཀུབ་ལེ་ཁན་གོ་གནས་འཁོད་རེད་ལ། ཨོ་དེའི་ཕྱི་དུས་སྐབས་སུ་ཀ་གོ་ཧྲི་འགྲོ་མགོན་ཆོས་རྒྱལ་འཕགས་པ་ལ་སྐབས་དེ་དུས་གོ་ཧྲི་ལབ་མཁན་དེ་ཕུལ་རེད་ཟེར་ཡ་དང་ཨ་ནི་ཆོལ་ཁ་གསུམ་ཕུལ་རེད་ཟེར་ཏེ། ཕྱི་ལོ་ཆིག་སྟོང་ཉིས་བརྒྱ་ལྔ་བཅུ་ང་གསུམ་ལོ་ཤར་ན་སྐྱེས་བཟོའི་དཀའ་ངལ་ཞུ་བ་རེད་ཁྲི་སྐོར་བཅུ་གསུམ་རྒྱུ་མཚན་ག་རེ་རེད་ཟེར་ན་བོད་ཀྱི་ས་ཁུལ་འདི་ལ་ཧོར་གྱི་རྒྱལ་རྒྱུད་སོ་སོའི་གི་དབང་ཆ་ག་ལ་གང་འཛོམས་ཁ་སང་ང་ཚོའི་འབྲོག་ལ་འགྲེལ་བཤད་བརྒྱབ་པ་ནང་དག་རེད་འབྲི་གུང་བ་ཡང་རྒྱལ་ཕྲན་གཅིག་ལ་གཏོགས། རེད་རེད་རེད། ཕག་གྲུ་ཡིན་ན་ཡང་ཁོ་རང་ཚོ་རྒྱལ་ཕྲན་གཅིག་ལ་གཏོགས་ཟེར་ཞོ་ཨ། ཨ་འདི་འདྲ་ཡིན་དུས་སྐབས་སུ་ཁོ་རྒྱལ་ཕྲན་གཞན་པ་དུས་ཟིན་དུས་སྐབས་སུ་རྒྱལ་ཕྲན་བྱེ་བྲག་པ་གཅིག་གི་དབང་སྒྱུར་བྱེད་ཐུབ་ཀྱི་མ་རེད་པ་ད་ཁོ་རང king of། king ཁོ་རང་གིས་ཆ་ཚང་ལོ་གཅིག་ག་ཚོད་སྟངས་འཛིན་མི་བྱེད་ཐུབ་པའི་ཞོར་བ། ད་དེ་ང་ཚོའི་ག་པར་ཡང་གསལ་བསྡད་པ་རེད་ཟེར་ན་ཕག་གྲུའི་གི་ལོ་རྒྱུས་ནང་ལ་སི་ཏུ་བྱང་ཆུབ་རྒྱལ་མཚན་གྱི་རླངས་ཀྱི་པོ་ཏི་བསེ་རུ་རྒྱས་པ་ཟེར་མཁན་ཅིག་ང་ཚོས་གི་སྡེ་སྲིད་ཕག་མོ་གྲུ་པའི་སྐབས་སུ་བལྟ་ཡས་ཀྱི་ད་ལོ་རྒྱུས་ཡིག་ཆ་ཡག་ཤོས་ཤིག་རེད་འདིའི་ནང་ལ་དེ་ག་རང་གསལ་བསྡད་པ་རེད་ག་རེ་ཟེར་ན་སེ་ཆེན་ཁང་རྒྱལ་པོ་ལུ་འཁོད་པ་ལུ་བྱས་རྗེས་རྒྱལ་ཕྲན་གཞན་པ་དེ་ཚོའི་སོག་པོའི་རྒྱལ་རྒྱུད་གཞན་པ་དེ་ཚོའི་བོད་ལ་བཏང་ཀྱོག་གི་དམག་ལོ་ཞོར་བ་དེ་ཚོ་ཚང་མ་མར་ཕྱིར་འཐེན་བྱེད་པའི་གི་ཟེར་ན་ཅིག་ཞུ་བ་རེད་ཁོ་ཚོ་ཕྱིར་བསྡུ་བྱས་པ་ཕྱིར་འཐེན་ལ་ལག་མར་ཕྱིར་བསྡུ་བྱས་པའི་གི་ཅིག་གནས་ཚུལ་དེའི་ནང་འཁོད་བསྡད་པ་རེད། དེ་བྱེད་ཡོང་དུས་སྐབས་སུ་སྤྱི་ལོ་ཆིག་སྟོང་ཉིས་བརྒྱ་དྲུག་ཅུ་ལ་སེ་ཆེན་ཁང་འདི། གྱོན་སྣ་འདྲ་ང་ཚོའི་སོག་པོ་གི་ག་ཟེ་ཧོར་གི་ག་ཟེ་ན་རྒྱལ་པོ་དེ་རང་འཁོད་དེར་བ་ད་ཁ་སྐད་འདི་ལ་འཁོད་དེར་བ་འདི་ནས་བཤད་ན་ཁོ་ལ་དབང་ཆ་ཆེ་ཆེ་ཤོས་དེ་ཡོད་རེད་པ་ཨ་ནི་ཆོལ་ཁ་གསུམ་སྤྲད་ཆོག་ཡའི་སོ་རོ་དང་ཁྲི་སྐོར་བཅུ་གསུམ་སྤྲད་ཆོག་ཡའི་ཚང་མ་སྤྲད་ཆོག་ཡའི་ལོ་ཞིག་གནས་སྟངས་ལོ་ཞིག་ག་ཟེ་ན་ང་ཚོའི་ཕུལ་ཡས་ནམ་རྒྱུན་ཕུལ་རེད་ལབ་ཤོར་བ་འདི་གནས་སྟངས་ལོ་ཞིག་འདྲ་པོ་ལོ་ཞིག་བ་རེད་ད་ཡིན་པ་ཡིན་ན་ང་ཚོའི་ནམ་རྒྱུན་ཞེད་སྣང་ལོ་ཞིག་ག་རེ་དང་ང་ཚོའི་གི་སྒྲུབ་བྱེད་ལོ་ཞིག་ག་རེ་འདྲེན་གྱི་ཡོད་རེད་ཟེར་ན་ནམ་རྒྱུན་ང་ཚོའི་གི་ལོ་རྒྱུས་རྒྱ་དང་བོད་གཉིས་ཀྱི་བར་རང་གི་གནས་ཚུལ་ཞུ་བའི་དུས་སྐབས་སུ། སེ་ཆེན་ཁང་ཁོ་རང་ཆིག་སྟོང་ཉིས་བརྒྱ་དྲུག་ཅུ་ལོ་ལ་ཨ་ནི་ཧོར་གྱི་རྒྱལ་པོ་ལ་འཁོད་ཞག་ཡང་མིན་ན་ཡོན་གྱི་རྒྱལ་པོ་ལ་བསྐོས་ཞག་ང་ཚོ་ལ་སེ་ཆེན་ཁང་གིས་འགྲོ་མགོན་ཆོས་རྒྱལ་འཕགས་པ་ལ་ཆོལ་ཁ་གསུམ་ན་དབང་ཡོན་ལ་ཕུལ་ཡས་དེ་ཆིག་སྟོང་ཉིས་བརྒྱ་ལྔ་བཅུ་ང་གསུམ་ལོ་ལ་རེད་གསུང་ཡས་ཡོད་རེད་པ། དངོས་གནས་ཆོལ་ཁ་གསུམ་ཕུལ་ཡས་ཡོད་རེད་ཡོད་མ་རེད་ཟེར་དེ་ལ་བལྟས་སུ་བལྟ་དགོས་ལུགས་ཞིག་འདུག་ཨ། དེ་བྱས་བས་ན་གཅིག་ནས་བྱས་ན་ང་ཚོ་གར་སོང་ན་ཡོན་དང་འབྲེལ་བ་མེད་ཀྱོག་ཟེར། བོད་དང་ཧོར་གྱི་ལྟ་སྐུལ་ཡ་མ་ཆོས་ལས་བཀྲལ་ཞོར་བ་ང་ཚོ་ལས་ས་ཆ་ལས་གནང་ཡ་ཞོར་བ་འདི་ཡོན་དང་ཡོན་སི་གཉིས་ཀྱི་འབྲེལ་མི་སྲིད་དང་འབྲེལ་བ་མེད་ཀྱོག་ལུགས་ཞིག་དངོས་གསལ་པོ་བཟོས་ཐུབ་དགོས་ཡོད་རེད་དེ་ཡིན་ནའང་ལ་ཕྱོགས་གཞན་པ་གཅིག་ནས་ཡང་བསམ་བློ་བཏང་ཡོང་དུས་སྐབས་སུ་གནས་ཚུལ་དེ་བྱུས་དེ་ཚོ་ག་འདྲ་ཡིན་པ་ཟེར་ཞིག་ང་ཚོས་ཅིག་གསལ་ཁ་མེད་ཀྱོག་ཅིག་དང་པོ་གནས་པར་མ་ཡོང་ཡས་སོ་རོ་བྱེད་ཀྱི་འདུག། ད་ཡིན་པ་ཡིན་ན་ལ་ཡང་ང་ཚོས་ཀྱི་ཕྱི་ལོ་ཆིག་སྟོང་ཉིས་བརྒྱ་ལ་དབང་གནང་བ་དང་ནི་དེ་ཡོན་དུ་ཚུར་ཕུལ་བ་རེད་ཟེར་ལབ་པ་ཡིན་ན་དེ་ནས་རྒྱ་ནག་གིས་བོད་རྒྱ་མིའི་མངའ་ཁོངས་རེད་ཟེར་དེ་ལ་ཡིན་པ་ཆགས་ཡས་དང་དེ་འདྲས་ཀྱི་ཡིན་པའི་ཉེན་ཁ་ལོ་ཞིག་དང་ང་ཚོས་ནམ་རྒྱུན་ཧོར་དང་བོད་གཉིས་མཆོད་ཡོན་གྱི་འབྲེལ་བ་རེད་ད་བོད་རྒྱ་ནག་དང་འབྲེལ་བ་མེད་ཟེར་གྱི་སྐད་ཆ་ཞུ་བ་དེ་ལ་སྐྱོན་ཤོར་གྱི་མ་རེད་བསམ་གྱི་འདུག་རྒྱུ་མཚན་ག་རེ་རེད་ཟེར་ན་ཧོར་གྱི་འབྲེལ་བ་སེ་ཆེན་ཁང་དང་འབྲེལ་བ་དེ་དེ་ག་རང་ནི་དེ་སྔོན་ལ་བྱུང་ཡོད་པ་རེད་ཕྱི་ལོ་ཆིག་སྟོང་ཉིས་བརྒྱ་ལྔ་བཅུ་ང་གསུམ་ལ་བྱུང་རེད་པ་དེ་ང་ཚོས།

ཡོན་ལབ་ནས་མིང་བཏགས་ཀྱོག་ཁོ་རང་གར་སོང་ན་སོག་པོའི་གིས་ཅིག་རྒྱ་ནག་ལ་དབང་བསྒྱུར་བྱེད་པའི་གིས་དུས་སྐབས་དེ་རེད་མ་གཏོགས་བས་དེ་རྒྱ་ནག་ཁོ་རང་ཚོའི་གིས་ཅིག་བཏགས་ཀྱོག་སོ་རོ་དང་སྤྲོད་ཀྱོག་སོ་རོ་ཅིག་ད་གན་ཆགས་བསྡད་ཡོད་མ་རེད་བ། རེད་བྱས་ཙང་ད་དེ་འདྲས་ཅིག་རྒྱ་ནག་ལོ་རྒྱུས་ལ་བལྟས་པ་ཡིན་ན་ལ་ཡོན་དེ་ཡིན་པ་ཡིན་ན་སོག་པོས་ཟིན་བསྡད་ཡོད་རེད་དག་ནང་བཞིན་མན་ཇུ་ཆིང་དེ་ཡིན་པ་ཡིན་ན་ལ་མན་ཇུས་ཟིན་པ་རེད་བྱས་ཙང་དེ་འདྲས་ཅིག་ཐོག་ནས་ད་ཡིན་ན་ལོ་རྒྱུས་ཀྱི་ད་གནས་ཚུལ་དེ་གི་གླེང་པའི་སྐབས་ལ་ཡིན་ན་རྒྱ་ནག་དམར་ཤོག་གཞུང་གིས་ལོ་རྒྱུས་ལ་འཁྱོག་བཤད་རྫུན་བཟོ། དགོས་མཁོ་དམིགས་པའི་ཨ་ནི་འགྲེལ་པ་བརྒྱབ་པ་འདིས་ཉེན་ཁ་འདི་ཤུགས་ཆེན་པོ་ཞེ་དྲག་ཅིག་གིས་ཆགས་ཀྱི་ཡོད་དུས་ད་འདི་གས་ད་ལྟ་ཡིན་ནའི་ལས་དངོས་སུ་ད་དཔང་རྟགས་སྟོན་ཡ་ཡོད་པའི་དེབ་རེ་ཡིན་ནའི་མང་པོ་ཅིག་གི་དོན་ཡོང་གི་ཡོད་རེད་ད་ད་ལྟ་ནི་ཡང་ང་ཚོའི་ལེ་ཚན་འདི་ད་ག་མཚམས་བཞག་ཡིན་ད་རིང་གི་ལེ་ཚན་ནང་ལོགས་ལ་ཡང་དམིགས་བསལ་བོད་དང་ཧོར་གྱི་འབྲེལ་ཡོད་ཀྱི་གནས་ཚུལ་འདི་གས་ང་ཚོར་ངོ་སྤྲོད་ཞིབ་ཚགས་པོ་ཅིག་གནང་སོ